ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་རེས་གཟའ་ལྷག་པའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཨོ་སི་ཀྲེ་ལི་ཡའི་ནང་གཞུང་འབྲེལ་ཕྱོགས་བསྐྱོད་ཐོག་མ་དེ་གནང་བཞིན་པའི་སྐོར་སོགས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། བཞུགས་སྒར་རྡ་རམ་ས་ལའི་བོད་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ཀྱིས་ནིའུ་ཡོག་ཏུ་བདུན་ཕྲག་གཅིག་ལྷག་ཙམ་རིང་གཞོན་སྐྱེས་གཙོ་བོར་གྱུར་བའི་མི་དམངས་ལ་བརྗོད་གཞི་འདྲ་མིན་གྱི་ལམ་ནས་ནང་ཆོས་དང་བོད་ཀྱི་རིག་གཞུང་ངོ་སྤྲོད་གནང་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་མོན་ལྷ་རྒྱལ་རིན་པོ་ཆེ་ཡི་ཆོས་ཞུགས་མཛད་སྒོ་དང་ཨ་རུ་ན་ཅལ་ནང་པའི་སློབ་ཕྲུག་བདེ་དོན་ལྷན་ཚོགས་ཀྱི་ཚོགས་འདུ་དབུ་འབྱེད་ཆེད་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་བོད་མིའི་གཞིས་ཆགས་སུ་ཕེབས་པའི་སྐོར་དང། དེ་ནས་གསར་འགྱུར་དཔྱད་གཏམ་ལེ་ཚན་དང་མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན།
ད་ཐེངས་ཀྱི་གསར་འགྱུར་ཁག་གཡུ་སྒྲོན་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་ཡིན། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས Australia ནང་གཞུང་འབྲེལ་ཕྱོགས་བསྐྱོད་ཐོག་མ་དེ་གནང་ཡོད་པ་དང་གནད་ཡོད་མི་སྣ་རྣམས་དེར་ཡང་ནས་ཡང་དུ་ཕེབས་ཐུབ་ན་བོད་དོན་ཐོག་དོ་སྣང་དང་སེམས་ཤུགས་འཕར་མ་ཡོང་རྒྱུར་ཕན་ཐོགས་འདུག་ཅེས་ཨོ་གླིང་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ནས་འགྲེལ་བརྗོད་གནང་གི་འདུག་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་བཀའ་བློན་གྱི་ཐུགས་འགན་བཞེས་པ་ནས་བཟུང Australia དང New Zealand ཡི་ནང་གཞུང་འབྲེལ་ཕྱོགས་བསྐྱོད་ཆེས་ཐོག་མ་དེ་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ནས་འགོ་འཛུགས་ཀྱིས་ཕྱི་ཚེས་ཉི་ཤུ་རྩ་གཅིག་བར་བདུན་ཕྲག་གཅིག་རིང་གནང་གི་ཡོད་པ་རེད། Australia ནང་གི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ནས་བོད་མིའི་སྒྲིག་འཛུགས་ཀྱི་དབུ་ཁྲིད་རྣམ་པ་གང་མང་དོན་གཅོད་ཀྱི་ཁྱབ་ཁོངས་ས་གནས་ཁག་ཏུ་ཕེབས་པ་དེས་མང་ཚོགས་དང་ལྷག་པར་གསར་འགྱུར་བརྒྱུད་ལམ་ཁག་ཏུ་དོ་སྣང་ཡོང་བ་དང་དེ་བཞིན་གྲོས་ཚོགས་འཐུས་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གིས་ཀྱང་བོད་དོན་ཐོག་དོ་སྣང་སེམས་ཤུགས་འཕར་མ་ཡོང་བར་ཕན་ཐོགས་ཆེན་པོ་ཡོད་པ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། དེ་བཞིན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་གཞུང་འབྲེལ་ཕྱོགས་བསྐྱོད་དེར་གཙོ་བོ་ཆེ་ཤོས་ཕྱི་ཚེས་བཅུ་དྲུག་ཉིན Australia རྒྱལ་ས Canberra ཡི་ནང་དུ་ཆབ་སྲིད་ཚོགས་པ་ཡོངས་ཀྱི་བོད་དོན་རྒྱབ་སྐྱོར་གནང་མཁན་གྲོས་ཚོགས་འཐུས་མི་རྣམ་པས་གོ་སྒྲིག་གནང་སྟེ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་བོད་ཀྱི་སྐོར་ངོ་སྤྲོད་སྙིང་བསྡུས་ཤིག་གནང་འཆར་དང། ཕྱི་ཚེས་བཅུ་བདུན་ཉིན་ཡུལ་དེའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་ཀྱི་ནང་གཞོན་སྐྱེས་ཚོས་བོད་དོན་དང་བླངས་ཞུ་གཏུག་གི་ཐབས་ཇུས་ཀྱི་ཟབ་སྦྱོང་ཞིག་གནང་བཞིན་པའི་ཚོགས་འདུ་དབུ་འབྱེད་ཀྱི་གསུང་བཤད་གནང་འཆར་ཡོད་པ་སོགས་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ནས་གསུངས་དོན། ཟབ་སྦྱོང་གཅིག་ཚེས་བཅུ་བདུན་བཅོ་བརྒྱད་ཉི་མ་གཉིས་རིང་གནང་གི་ཡོད་རེད་དེ། དང་དབུ་འབྱེད་མཛད་སྒོ་ཕེབས་ཡ་དང་གཞོན་སྐྱེས་ཚོ་ལ་བཀའ་སློབ་གནང་ཡ་དེ་ཡི་ཐད་ལས་རིམ་གལ་ཆེ་གཅིག་རེད། ཨན་དེ་ནས་ད་ལྟ་སྐུ་ངོ་ཕེབས་པའི་སྐབས་སུ་ད་ལྟ Australia གི་གྲོས་ཚོགས་དེ་ཚུགས་བཞིན་པ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ཙ་ནས Australia གྲོས་ཚོགས་ད་ལྟ་འཐུས་མི་གནད་ཡོད་མི་སྣ་གལ་ཆེ་མང་པོ་ཅིག་ཐུག་འཕྲད་གནང་ཡ་དེ་ད་ལྟ་མཛད་འཆར་ནང་ལ་ཡོད་རེད་ལྷག་པར་དུ་ང་ཚོ Australia བོད་དོན་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་གི་གོ་སྒྲིག་འོག་ལ་ཨ་ནེ་ཕ་གིར་སྐུ་ངོ་ཕེབས་པའི་སྐབས་སུ་ཡང་བོད་དོན་དང་འབྲེལ་བའི་ངོ་སྤྲོད་གི་གསུང་བཤད་གནང་ཡ་དེ་འདྲའི་ལས་རིམ་བསྒྲིགས་ཡ་དང། བོད་མིའི་སྒྲིག་འཛུགས་ཀྱི་བཀའ་བློན་ནོར་འཛིན་སྒྲོལ་མ་ལགས Australia ནང་བོད་རྒྱ་མཛའ་འབྲེལ་ཚོགས་པ་ཁག་ལ་ཐུག་འཕྲད་བཀའ་མོལ་གནང་རྒྱུ་དང་ཡང་ཡུལ་དེའི་བློ་འདོན་བསྟི་གནས་ཁང་གི་མི་སྣ་ཁག་དང་ཐུག་འཕྲད་གོ་བསྡུར་གནང་རྒྱུ་ཡིན་པ་གཞན་ཡང་ནིའུ་ཛི་ལན་རྒྱལ་ཁབ་ནང་ཕྱོགས་ཕེབས་ཀྱིས་ཡུལ་དེའི་བློ་འདོན་བསྟི་གནས་ཁང་གི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་བདེ་འཇགས་གསར་གཏོད་ཀྱི་ལོ་འཁོར་ཚོགས་ཆེན་དུ་ཕེབས་རྒྱུ་མ་ཟད་བོད་ཀྱི་གྲོགས་པོ་དང་ས་གནས་བོད་མི་བཅས་ལ་མཇལ་འཕྲད་ལམ་སྟོན་སོགས་ཀྱང་གནང་རྒྱུ་ཡིན་པ་རེད་འདུག། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཆོག་དང་ཚོགས་གཙོ་གཞོན་པ་རྣམ་གཉིས་ཀྱིས་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་དང་ཧོང་ཀོང་གཞོན་སྐྱེས་ཀྱི་ཚོགས་པ་བཅས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་དང་མཇལ་འཕྲད་གནང་འདུག་དེ་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་དྲྭ་རྒྱའི་ནང་གནས་ཚུལ་སྤེལ་བར་གཞིགས་ན་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་གྱི་སྔ་དྲོ་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང། ཚོགས་གཙོ་གཞོན་པ་སྒྲོལ་མ་ཚེ་རིང་མཆོག་རྣམ་གཉིས་ཀྱིས་ཐེ་ཝན་ནང་གི་བོད་དང་ཐེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་དང་རྒྱ་ནག་དམར་ཤོག་ལ་ཁ་གཏད་གཅོག་མཁན་ཧོང་ཀོང་གཞོན་སྐྱེས་ཀྱི་ཚོགས་པ་བཅས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་དང་མཇལ་འཕྲད་ཀྱིས་བོད་ནང་གི་ཛ་དྲག་གནས་སྟངས་དང་ཐེ་ཝན་དང་བོད་ཀྱི་གནས་སྟངས་འབྱུང་འགྱུར་མཉམ་རུབ་ཐོག་ལས་དོན་སྤེལ་ཕྱོགས་སྐོར་སོགས་གསུངས་པའི་གནས་ཚུལ་བཀོད་འདུག། ཐེ་ཝན་ནང་རྟེན་གཞི་བྱས་པའི་བོད་དང་ཐེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་ཞེས་པ་དེ་ནི་བོད་མི་དང་ཐེ་ཝན་གྱི་སྤྱི་ཚོགས་ཞབས་ཞུ་དང་མཐོ་རིམ་སློབ་གྲྭའི་སློབ་དཔོན་ཆེ་མོ་བ་དང་རྩོམ་སྒྲིག་པ་དང་གྲོས་ཚོགས་ཀྱི་འཐུས་མི་བཅས་མི་སྣ་འདྲ་མིན་ལས་གྲུབ་པའི་མི་སྒེར་གྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞིག་ཡིན་པ་དང་ཧོང་ཀོང་གཞོན་སྐྱེས་ཚོགས་པ་དེ་ནི་ཧོང་ཀོང་དང་ཐེ་ཝན་བཅས་ཀྱི་རང་དབང་དང་དམངས་གཙོའི་ཆེད་དུ་རྒྱབ་སྐྱོར་བྱེད་མཁན་གྱི་ཚོགས་པ་ཞིག་ཡིན་པ་རེད་འདུག།
དགེ་བཤེས་ལྷག་རྡོར་ལགས་ཀྱིས་ནིའུ་ཡོག་ཏུ་བདུན་ཕྲག་གཅིག་ལྷག་རིང་གཞོན་སྐྱེས་གཙོ་བོ་གྱུར་པའི་མི་མང་ལ་བརྗོད་གཞི་འདྲ་མིན་གྱི་ལམ་ནས་ནང་ཆོས་དང་བོད་ཀྱི་རིག་གཞུང་ངོ་སྤྲོད་གནང་བཞིན་པའི་སྐོར་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་ཧི་མ་ལ་ཡའི་དཔེ་མཛོད་ཁང་གིས་བཀོད་སྒྲིག་ཞུས་ཏེ། རྡ་རམ་ས་ལའི་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན། དགེ་བཤེས་ལྷག་རྡོར་ལགས་ཀྱིས། ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གསུམ་ནས་ཚེས་ཉེར་ལྔའི་བར། ཉིན་གྲངས་བཅུའི་རིང་ཨ་མི་རི་ཀའི་ནིའུ་ཡོག་ཏུ་ཡོད་པའི་ཧི་མ་ལ་ཡའི་དཔེ་མཛོད་ཁང་དུ། མདའ་ནང་སློབ་གྲྭའི་དགེ་རྒན་དང་ཕ་མ། ནིའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞི་ཚོགས་ཁང་དུ། མང་ཚོགས་བཅས་ལ་མི་ཚེའི་དགོས་དོན་དང་བདེ་སྐྱིད་དང་ལྟ་སྟངས། བོད་ཀྱི་རིག་གཞུང་ངོ་སྤྲོད། ཕ་མའི་འོས་འགན་ཞེས་པའི་བརྗོད་གཞི་ཁག་ཅིག་གི་ཐོག་གསུང་བཤད་གོ་སྒྲིག་ཞུ་རྒྱུ་ཡིན་པ་རེད་འདུག་དེ་ཡང་ཧི་མ་ལ་ཡའི་དཔེ་མཛོད་ཁང་གི་འགན་འཛིན་ཨམ་རྗེ་ཀུན་དགའ་དབང་འདུས་ལགས་ཀྱིས་ཟླ་ནང་ཐེབས་རྩའི་མཐུན་འགྱུར་འོག། དགེ་བཤེས་ལྷག་རྡོར་ལགས་ཨ་མི་རི་ཀའི་ནིའུ་ཡོག་ཏུ་ཕེབས་པ་དང་སྟབས་བསྟུན་ནས། གཙོ་བོ་ཟླ་ནང་སློབ་གྲྭའི་སློབ་མ་དང།

ཨ་ནི་ཐོག་མར་དེ་དགེ་བཤེས་ལགས་ལ་སྙིང་ཐག་པ་ནས་ང་ཚོ་ཧི་མ་ལ་ཡའི་རིག་གཞུང་ལྟེ་གནས་ཁང་གི་འགན་འཛིན་འགོ་ལས་ཡོངས་དང་ལྷག་པར་དུ་ནིའུ་ཡོག་གི་བོད་མི་ཚང་མའི་གི་ཚབ་ཞུས་ནས་མ་ཞུས་ན་མ་འགྲིག་པ་ཡོད་མ་རེད་བསམ་འདུག་དགེ་བཤེས་ལགས་ལ་ཐུགས་ཆེ་ནས་བཀའ་དྲིན་ཤིན་ཏུ་ཆེ་ཟེར་ཐུགས་རྗེ་ཆེ་ཡང་རེད། ད་དེ་ནས་འབྱུང་འགྱུར་གི་ང་ཚོ་ཉི་མ་འདིའི་ནང་ལ་ཡང་ཨ།

གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་ཨ་རུ་ན་ཅལ་ས་ཁུལ་གྱི་བདག་དབང་རྩོད་གཞིའི་རྐྱེན་པས་རྒྱ་གར་གྱི་ཚན་རིག་མཁས་པ་གསུམ་གྱིས་སྤྲེའུ་མེ་ཁ་ཟེར་བ་དེ་བོད་ཀྱི་ས་མཚམས་རྒྱ་གར་གྱི་ཨ་རུ་ན་ཅལ་ཁུལ་དུ་ཡོད་པའི་སྐོར་གསལ་འདོན་བྱས་པའི་རྐྱེན་གྱིས་རྒྱ་ནག་གི་དུས་དེབ་ནས་དཔྱད་རྩོམ་དེ་བཞིན་ཕྱིར་བསྡུ་བྱས་ཡོད་པ་རེད་འདུག་དེ་ཡང་རྒྱ་གར་གྱི་གྲགས་ཆེ་བའི་ཚན་རིག་པ་མུ་ཀི་ཤི་ཐ་ཀུར་དང་ལ་ལིར་ཀུ་མཱར་ཤར་མ། ཨ་ཝི་ཇིད་གྷོ་ཤི་ཞུ་བ་གསུམ་གྱིས་སྤྲེའུ་མི་ཀ་ཞེས་པའི་བརྒྱུད་པ་དང་རིགས་རྒྱུན་གྱི་རྫས་ལ་དཔྱད་ཞིབ་གནང་བའི་དཔྱད་རྩོམ་ནང་ཨ་རུ་ན་ཅལ་མངའ་སྡེ་ཞེས་བེད་སྤྱོད་བཏང་ཡོད་སྟབས་ཁོང་རྣམས་ཀྱི་དཔྱད་རྩོམ་དེ་བཞིན་རྒྱ་ནག་གིས་པར་སྐྲུན་བྱེད་བཞིན་པའི་རྒྱལ་སྤྱིའི་ཚན་རིག་དུས་དེབ་སྟེ་རི་སྐྱེས་སྲོག་ཆགས་ཐོག་ལ་ཉམས་ཞིབ་ཀྱི་དུས་དེབ་ནས་ཕྱིར་འཐེན་བྱས་ཡོད་པ་བཀོད་འདུག།

གནས་ཚུལ་ནང་རྒྱ་ནག་གཞུང་གིས་རྒྱ་གར་གྱི་ཚན་རིག་པ་གསུམ་ལ་ཨ་རུ་ནཱ་ཅལ་ས་ཁུལ་དེ་བཞིན་རྒྱ་ནག་གི་ས་ཁོངས་ནས་མེད་པ་བཟོ་ཐབས་བྱེད་ཀྱི་ཡོད་པའི་སྐྱོན་བརྗོད་ཀྱིས་གནོན་ཤུགས་སྤྲད་ཡོད་པའི་སྐོར་བཀོད་འདུག་རྒྱ་གར་ཚན་རིག་པ་མཁས་པ་གསུམ་གྱི་དཔྱད་རྩོམ་ནང་སྤྲེའུ་མི་ཀ་ཟེར་བ་དེ་ནི་ཉིས་སྟོང་བཅོ་ལྔ་ལོར་བོད་ཀྱི་པད་མ་བཀོད་ནས་ཚན་རིག་པ་ཚོར་ཐོག་མར་རྙེད་སོན་བྱུང་ཡོད་པ་དང་རྒྱལ་སྤྱིའི་ཐོག་ལ་སྤྲེའུ་རིགས་མང་པོ་ཡོད་པ་ལས་རིགས་རྒྱུན་མི་འདྲ་བ་ཞིག་ཡིན་པ་ངོས་འཛིན་གནང་ཡོད་པའི་སྐོར་དང་ད་དུང་ད་ཆ་སྤྲེའུ་མི་ཀ་ཞེས་པ་དེ་བོད་ཀྱི་ས་མཚམས་དང་ཉེ་བའི་རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེར་ཡོད་པའི་གསལ་འདོན་གནང་ཡོད་པའི་གནས་ཚུལ་བཀོད་འདུག། ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་མོན་ལྷ་རྒྱལ་རིན་པོ་ཆེ་ཡི་ཆོས་ཞུགས་མཛད་སྒོ་དང་ཨ་རུ་ན་ཅལ་ནང་པའི་སློབ་ཕྲུག་བདེ་དོན་ལྷན་ཚོགས་ཀྱི་ཚོགས་འདུ་དབུ་འབྱེད་ཆེད་མོན་གྷོ་འདོད་རྒུ་གླིང་དུ་ཕེབས་འབྱོར་བྱུང་ཡོད་པའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཟླ་བ་འདིའི་ཕྱི་ཚེས་བཅུ་བཞི་ཉིན་རྒྱ་གར་བྱང་ཤར་ཨརུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་སུ་མོན་ལྷ་རྒྱལ་རི་སྐུ་ཕྲེང་བཅུ་པ་མཆོག་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དགའ་ལྡན་བྱང་རྩེ་གྲྭ་ཚང་གི་ནང་ཆོས་ཞུགས་ཀྱི་རྟེན་འབྲེལ་མཛད་སྒོ་དང་ཨརུ་ནཱ་ཅལ་ནང་པའི་སློབ་ཕྲུག་བདེ་དོན་ཚོགས་པའི་ཚོགས་འདུ་ཐེངས་གསུམ་པའི་ཐོག་མགྲོན་འབོད་ཞུས་པ་ཞིག་སོང་གིས་ཨརུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དུ་ཕེབས་འབྱོར་བྱུང་ཡོད་པ་རེད་འདུག་དེའི་སྐོར་མོན་ནས་ཡིན་པ་དགའ་ལྡན་བྱང་རྩེ་གྲྭ་ཚང་གི་རྒན་བློ་བཟང་བཟོད་པ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། སྤྱིར་བཏང་ནས་ད་ལྟ་ལྷ་རྒྱལ་རིན་པོ་ཆེ་གི་ཚོགས་ཆེན་སྤྲུལ་སྐུ་གི་མཛད་སྒོ་བྱས་ཡོད་རེད་བ། འདི་ལ་ཕེབས་ཀྱི་ཡོད་རེད་འདི་ནང་བཞིན་ཨ་མྱེ Arunachal Buddhist Welfare Association ཚོགས་པ་གི་ཡ་གི Conference ཅིག་བགྲོ་གླེང་ཞིག་ཚོགས་དགོས་རེད་ད་འདི་ཉིན་རང་རེད། སྤྱིར་བཏང་བགྲོ་གླེང་ལྷ་རྒྱལ་རིན་པོ་ཆེ་གི་མཛད་སྒོ་དེ་གཙོ་བོ་བྱས་འདི་ཞོར་ལ་བགྲོ་གླེང་ཚོགས་ཀྱི་ཡོད་རེད་བ། ད་བགྲོ་གླེང་འདི་ཐེངས་གསུམ་པ་ཆགས་རྒྱུ་རེད། ད་འདི་ཐེངས་གསུམ་པ་ཆགས་འདུག་སྤྱིར་བཏང་ནས་བགྲོ་གླེང་འདི་གི་བརྗོད་བྱ་དང་དམིགས་གཙོ་དེ་ད་ག་རང་རེད་སྤྱིར་བཏང་ང་ཚོ་ཡ་གི་ཨ་རུ་ནཱ་ཅལ་ང་ཚོ་ལ་ཆོས་དད་པོ་ཞེ་པོ་ཅིག་ཡོད་དེ་ཡིན་ན་ཡང་ཆོས་ཟེར་མཁན་ག་འདྲ་རེད་ཟེར་ན་ཧ་མ་གོ་མཁན་མང་པོ་ཞེ་པོ་ཅིག་ཡོད་རེད་རྨོངས་དད། འདི་ལ་གཙོ་འདི་ཨ་ནི་གཙོ་འདི་ལྷ་རྒྱལ་རིན་པོ་ཆེ་སྤྱི་ཨ་ནི་འདི་བརྒྱབ་ལ་འདི་ལ་ཡག་པོ་འདུག་ཟེར་ན་རྒྱབ་སྐྱོར་གྱི་རྣམ་པའི་ཚུལ་དུ་ཕེབས་ཀྱི་ཡོད་རེད། ད་ལྟ་རིན་པོ་ཆེ་འདི་ཅིག་རྩ་ཆེ་ལོས་དང་གནད་འགག་ཆེ་ལོས་གང་འདྲ་རེད།
རེད་རེད་ད་རིན་པོ་ཆེ་གིས་སྤྱིར་བཏང་ནས་སྐུ་ཐོག་གོང་མ་ཁོ་རང་རྩ་ཆེན་པོ་ཞེ་པོ་ཅིག་རེད་ཡིན་ན་ཉམ་ཆུང་ཞེ་པོ་ཅིག་རེད་ད་ལོ་འདི་ལྷག་པར་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་མཉེས་ཞེ་པོ་གནང་མཁན་ཅིག་རེད་བསམ་ནས་སྐུ་མདུན་ཡང་ཡང་སེམས་ཀྱི་ཡོད་རེད་ད་རྗེས་མ་ངའི་ཤོ་ལ་ཡང་ཡ་གི་མོན་ལ་དྭགས་ནས་དང་མོན་ནུབ་ལ་དྭགས་ནས་ཡ་གི་ཨ་རུ་ནཱ་ཅལ་བར་དུ་གང་ངས་རྒྱུད་ལ་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་མཛད་ཀྱི་རེ་མི་རེ་ཆགས་ཀྱི་རེད་ཟེར་ནས་བསྡད། ཡང་ཨ་རུ་ནཱ་ཅལ་ནང་པའི་སློབ་ཕྲུག་བདེ་དོན་ཚོགས་པའི་ཚོགས་གཙོ། སེར་བྱེས་དགེ་འདུན་པ་བློ་བཟང་བདེ་ལེགས་ལགས་ནས་ད་ལན་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན། པདྨ་མཁའ་འགྲོ་ལགས་མོན་གྷོ་འདོད་རྒུ་གླིང་དུ་ཕེབས་པའི་མཛད་རིམ་སྐོར་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། ད་སྤྱིར་བཏང CM།

ད་དེ་ལ་ཕེབས་ཀྱིན། དེ་ནས་ཚང་མ་ལ་ནི་གྲྭ་ཚང་རང་གིས་ཅིག་བྱས་ནས། གསོལ་ཚིགས་དེ་ནས་ཅིག་ཕུལ་ཡ་རེད་ཤག། དེ་ནས་སང་གི་ཞོགས་པ་དེ་ནི། ཨ་ནི་ག་རེ་ཟ་བྱེས་ཀྱི་གདན་ས་ཆེན་པོ་དེ་ན་དེའི། དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་དེའི་བླ་སྤྱི་རང་ལ་ནི། བླ་མ་ཆོས་ཞུགས་ཀྱི་ཡ་ནི། མཛད་སྒོ་དེ་གནང་ཡ་རེད་ཤག། ཨ་དེའི་ཕྱི་དྲོ་ཉིན་གུང་རྒྱབ་ལོགས་དེ་ནི། ཉིན་གུང་རྒྱབ་ལོགས་དེ་ནི་ཁོང་ཚོ། དགའ་ལྡན་བྱང་རྩེ་རང་ལ་ནི། བླ་མ་ག་བྱེད་དེའི། མཛད་སྒོ་དེ་ནི་ཕེབས་དབུ་འཛིན་གནང་ཡ་རེད་ཤག། ཨ་ནི་དེ་གཉིས་ཀ་ལ་ནི། CM རང་ཁོ་རང་ཨ་ནི་ཕེབས་ཡ་རེད་ཤག། ད་ལན་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་མོན་གྷོ་འདོད་རྒུ་གླིང་དུ་ཕེབས་འབྱོར་བྱུང་སྐབས། འདོད་རྒུ་གླིང་ས་གནས་འགོ་འཛིན་ལས་ཁུངས་ཀྱི་བཀོད་ཁྱབ་འོག་གཞིས་དགོན་དེའི་ཚོགས་སྡེ་ཁག་དང་བོད་མི་སེར་སྐྱ་མི་མང་རྣམས་ནས་ཁོང་ལ་ཕེབས་བསུའི་སྣེ་ལེན་ཞུས་གནང་ཡོད་པ་རེད་འདུག་གཞི་རྩའི་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་མོན་ས་ཁུལ་གྱི་ནང་པའི་རྩ་ཆེན་བླ་མ་ལྷ་རྒྱལ་རིན་པོ་ཆེ་སྐུ་འཕྲེང་དགུ་པ་མཆོག་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་དགོངས་པ་རྫོགས་པའི་རྗེས་སུ་ཁོང་གི་སློབ་ཚོགས་གདུལ་བྱ་རྣམས་ཀྱིས་གསོལ་འདེབས་ཞུས་པ་གཞིར་བཟུང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་བཅུ་གཅིག་པའི་ཚེས་གཅིག་ཉིན་རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་དུ་འཁྲུངས་པ། བསྟན་འཛིན་དབང་གྲགས་ལགས་སུ་ལྷ་རྒྱལ་རིའི་སྐུ་འཕྲེང་དགུ་པའི་ཡང་སྲིད། སྐུ་འཕྲེང་བཅུ་པ་ངོས་འཛིན་གྱིས་དབུ་སྐྲ་གཙུག་ཕུད་བཞེས་གནང་ཡོད་པ་རེད་ལ། སྐབས་དེར་མཛད་སྒོའི་ཐོག་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ཀྱིས་གཙོས་པའི་ཨ་རུ་ན་ཅལ་མངའ་སྡེའི་དད་ལྡན་པ་མི་ཉུང་བ་ཞིག་བཅར་གནང་ཡོད་ཅིང། སྐབས་དེར་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་གསུངས་དོན་ལ། ང་ཚོའི་བླ་མ་ལྷ་རྒྱལ་རིན་པོ་ཆེ་མཆོག་གི་སྐུ་ཡོན་གསན་བསམ་མཐར་ཕྱིན་པ་ཡག་པོ་ཞིག་བྱུང་བའི་སྨོན་འདུན་ཞུ་གི་ཡོད་ཅེས་གསུངས་གནང་ཡོད་པ་རེད། ལྷ་རྒྱལ་རིན་པོ་ཆེ་མཆོག་ནི་མོན་ཁུལ་གྱི་སྤྲུལ་སྐུ་རྣམ་གསུམ་གྱི་ཡ་གྱལ་ཞིག་ཡིན་ཅིང་ཁོང་ནི་ཧི་མ་ལའི་རི་རྒྱུད་ཀྱི་བླ་ཆེན་ཞིག་ཡིན་པ་རེད། ཨརུ་ནཱ་ཅལ་མངའ་སྡེའི་ནང་པའི་སློབ་ཕྲུག་བདེ་དོན་ཚོགས་པ་དེ་ནི་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་གསར་འཛུགས་གནང་བ་ཞིག་ཡིན་པ་དང་ཚོགས་པ་དེའི་ནང་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཡོད་པའི་ཨརུ་ནཱ་ཅལ་མངའ་ཁུལ་གྱི་ནང་པའི་སློབ་ཕྲུག་སྐྱ་སེར་ཕོ་མོ་བསྡོམས་པའི་ཉིས་བརྒྱ་བརྒལ་བ་ཞིག་ཡོད་པ་དང་ལྷན་ཚོགས་དེའི་དམིགས་ཡུལ་ནི་ནང་པའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱ་རྒྱུ་དེ་ཡིན་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་དཔལ།
གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་གིས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ཚེས་བཅུ་བཞི་རེས་གཟའ་མིག་དམར་ཉིན་རྒྱ་ནག་ནས་ཐོན་ཏེ་ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་དང་གྲོས་མོལ་ཡོང་བར་རེ་སྒུག་ཆེན་པོ་བྱས་ཡོད་ལུགས་སྐོར་གནས་ཚུལ་བཀོད་འདུག་དེ་ཡང་ཚེས་བཅོ་ལྔ་རེས་གཟའ་ལྷག་པའི་ཉིན་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་བསྐོང་ཚོགས་གནང་རྒྱུའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ལྷན་ཚོགས་ཐོག་མཉམ་ཞུགས་ཀྱིས་རྒྱལ་ཁབ་གཉིས་བར་གྱི་འབྲེལ་བ་སླར་གསོ་ཡོང་ཆེད་ཞོར་ལ་སྲིད་འཛིན་གཉིས་དངོས་སུ་མཇལ་མོལ་གནང་ནས་གནད་དོན་གླེང་སློང་གནང་རྒྱུ་ཡིན་ལུགས་བཀོད་ཡོད་པ་རེད་འདུག་ཕོ་བྲང་དཀར་པོའི་རྒྱལ་ཡོངས་བདེ་འཇགས་སློབ་སྟོན་པ་སྐུ་ཞབས Jake Sullivan གྱིས་རྒྱལ་ཁབ་གཉིས་བར་རྙོག་འཛིང་ཆེ་བའི་འབྲེལ་བ་ཐག་གཅོད་ཡོང་ཆེད་ངོ་ཐུག་གདོང་འཕྲད་ཀྱིས་གནད་དོན་གླེང་སློང་བྱེད་རྒྱུ་གལ་ཆེན་པོ་ཡིན་པ་དང་འགན་ཁུར་ཡོད་པའི་སྒོ་ནས་འགྲན་རྩོད་ཐོག་སྟངས་འཛིན་གྱིས་རྩོད་རྙོག་གི་ཕྱོགས་སུ་མ་ལྷུང་བ་བྱེད་དགོས་པ་གསུངས་འདུག། ཁོང་གིས་མུ་མཐུད་གསུངས་དོན། ཐེངས་འདིའི་མཇལ་མོལ་སྐབས་ཨ་རིའི་དམིགས་ཡུལ་གཙོ་བོ་ནི་ཨ་རི་དང་རྒྱ་ནག་བར་གྱི་དམག་དཔུང་གི་འབྲེལ་ལམ་བསྐྱར་འཛུགས་བྱེད་རྒྱུ་དང Fentanyl ཞེས་པའི་དུག་རྫས་བཟི་སྨན་ཚོང་ལས་ཉུང་དུ་གཏོང་ཐབས་བྱེད་རྒྱུ་ཡིན་འདུག་དེ་ཡང་ཨ་རིའི་ནང Fentanyl དུག་རྫས་བཟི་སྨན་གྱི་དཀའ་ངལ་འབྱུང་བཞིན་ཡོད་པ་རེད་འདུག་དེ་བཞིན་ཨུ་རུ་སུ་དང་ཐའེ་ཝན་བར་གྱི་འབྲེལ་ལམ། མིས་བཟོས་རིག་ནུས་ཀྱི་ཐོབ་ཐང། དྲང་བདེན་གྱི་ཚོང་འབྲེལ་དང་དཔལ་འབྱོར་གྱི་འབྲེལ་ལམ་བཅས་ཀྱི་སྐོར་ལའང་གླེང་སློང་གནང་རྒྱུའི་རེ་བ་བྱས་འདུག། སྲིད་འཛིན་གཉིས་ཕན་ཚུན་ངོ་ཤེས་བྱུང་ནས་ལོ་བཅུ་ཕྲག་གཅིག་ལྷག་ཕྱིན་ཡོད་པ་དང། བྷའི་ཏེན་གྱིས་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་སྲིད་འཛིན་གྱི་མཛད་ཁུར་དམ་བཅའ་བཞེས་པ་ནས་བཟུང་ཁོང་རྣམ་པ་གཉིས་བར་གྱི་བཀའ་མོལ་ཐེངས་དྲུག་ཙམ་གནང་ཡོད་ཀྱང་དངོས་སུ་ཐུག་འཕྲད་ཉིས་སྟོང་བཅུ་བདུན་ལོར་ཐེངས་གཅིག་མ་གཏོགས་བྱུང་མེད་པ་རེད་འདུག། ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏེན་མཆོག་གིས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་དང་ལྷན་འཛོམས་མ་གནང་གོང་ལ་ཨིན་ཌོ་ནི་ཤི་ཡའི་སྲིད་འཛིན་དང་མཇལ་འཛོམས་གནང་ཡོད་པ་རེད་འདུག། ཨ་མི་རི་ཀའི་སྲིད་འཛིན་དང་ཨིན་རྡོ་ནི་ཤའི་དབུ་ཁྲིད་རྣམ་གཉིས་ཀྱིས་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་གསུམ་རེས་གཟའ་ཟླ་བའི་ཉིན་མཇལ་འཛོམས་གྲོས་མོལ་གནང་ཡོད་པ་དེ་ནི་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏིན་མཆོག་གིས་ད་རེས་ཀྱི་གཟའ་འཁོར་འདིའི་ནང་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་དང་ལོ་གཅིག་ནང་ལ་དངོས་སུ་ཐུག་འཕྲད་གྲ་སྒྲིག་ཞིག་ཡིན་པ་རེད། སྐུ་ཞབས་ཇོ་བྷའི་ཏིན་མཆོག་གིས་ཨིན་རྡོ་ནི་ཤའི་སྲིད་འཛིན་མཆོག་ཨ་རིའི་ཕོ་བྲང་དཀར་པོའི་ནང་ཕེབས་བསུ་གནང་སྟེ་དབུ་ཁྲིད་རྣམ་གཉིས་ཀྱིས་ཨ་མི་རི་ཀའི San Francisco ས་གནས་སུ APEC ཞེས་པའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་ལྷན་ཚོགས་གྲ་སྒྲིག་གནང་གི་ཡོད་པ་དང། ཨ་མི་རི་ཀའི་ངོས་ནས་ལྷན་ཚོགས་དེའི་ཐོག་ལ་རྒྱ་ནག་དང་འགལ་ཟླ་ཆུང་དུ་འགྲོ་རྒྱུའི་ཐུགས་རེ་གནང་གི་ཡོད་པ་དེ་ནས་རེས་གཟའ་ལྷག་པའི་ཉིན་སྐུ་ཞབས་ཇོ་བྷའི་ཏིན་མཆོག་གིས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་དང་ཐུག་འཕྲད་གནང་གི་ཡོད་པ་རེད། ད་རེས་ཨ་མི་རི་ཀ་དང་ཨིན་རྡོ་ནི་ཤའི་དབུ་ཁྲིད་ཕན་ཚུན་ལ་རྒྱལ་ཁབ་གཉིས་པོའི་དྲ་རྒྱའི་བདེ་འཇགས་དང་མཁའ་དབྱིངས་ཟུང་འབྲེལ་གྱི་དམག་རྩལ་སྦྱོང་བརྡར་རྡུལ་ཕྲན་གྱི་འཇིགས་སྐུལ་སོགས་གཙོས་པའི་སྲུང་སྐྱོབ་ཀྱི་གཞི་ཡུལ་ཁག་ཐོག་ལ་མཉམ་ལས་གསར་པ་གནང་རྒྱུའི་མོས་མཐུན་བྱུང་ཡོད་པའི་སྐོར་ཨ་མི་རི་ཀའི་ཕོ་བྲང་དཀར་པོས་གསུངས་ཡོད་པ་རེད། ད་དུང་གོ་ལའི་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་སེལ་ཐབས་ལ་ཡང་རྒྱལ་ཁབ་གཉིས་པོས་མཁའ་རླུང་གཙང་མ་བཟོ་རྒྱུ་སོགས་ཀྱི་ཐོག་ལ་རྒྱབ་སྐྱོར་འབད་བརྩོན་གནང་རྒྱུའི་མོས་མཐུན་ཡང་བྱུང་འདུག།
རྒྱ་ནག་གཞུང་གིས་བསྐོ་བཞག་བྱས་པའི་རྒྱ་ནག་ནང་གི་ཡི་ཤུ་གནམ་བདག་ཆོས་ལུགས་ཀྱི་བླ་ཆེན་ཧོང་ཀོང་དུ་ཐེངས་དང་པོར་འཚམས་གཟིགས་སུ་ཕེབས་ཡོད་འདུག་ཨི་ཐ་ལིའི་རྒྱལ་ས་རོམ་དུ་རྟེན་གཞི་བྱས་པའི Vatican ཡི་ཤུ་གནམ་བདག་ཆོས་ལུགས་ཀྱི་བླ་ཆེན Pope Francis གྱིས་བསྐོ་བཞག་བྱས་པའི་ཧོང་ཀོང་ནང་གི་གནམ་བདག་ཆོས་ལུགས་ཀྱི་ཆོས་དཔོན་གྱིས་གདན་འདྲེན་འོག་རྒྱ་ནག་གི་གནམ་བདག་ཆོས་ལུགས་ཀྱི་བླ་ཆེན Joseph Li ལགས་ཕྱི་ཚེས་བཅུ་བཞི་ཉིན་ཧོང་ཀོང་དུ་འཚམས་གཟིགས་གནང་ཡོད་འདུག་ལ། དེ་ནི་ལོ་རྒྱུས་སུ་པེ་ཅིང་གི་ཆོས་དཔོན་ཞིག་དངོས་སུ་ཧོང་ཀོང་ནང་གི་གནམ་བདག་ཆོས་ལུགས་ཀྱི་ལྟེ་གནས་སུ་འཚམས་གཟིགས་གནང་བ་ཐོག་མ་དེ་ཡིན་པའི་སྐོར་འཁོད་ཡོད་འདུག་གནས་ཚུལ་དཔྱད་བརྗོད་པས་དེ་ནི་མཚོན་དོན་ལྡན་པའི་རྣམ་འགྱུར་ཞིག་ཡིན་ལ། ཐེངས་འདིའི་འཚམས་གཟིགས་ཀྱིས་རྒྱ་ནག་དང Vatican བར་གྱི་འབྲེལ་ལམ་ཉམས་ཆས་སུ་ཕྱིན་ཡོད་པ་དེ་ཡར་རྒྱས་སུ་གཏོང་རྒྱུར་ཤུགས་སྣོན་བརྒྱབ་ཆོག་པ་ཞིག་མཚོན་གྱི་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་འདུག། གནས་ཚུལ་ནང་དུ་ཆོས་དཔོན་རྣམས་ཀྱི་མཇལ་འཕྲད་ཀྱིས་ཆོས་ཚོགས་གཉིས་ཀྱི་འབྲེལ་ལམ་ཡར་རྒྱས་སུ་གཏོང་སྟངས་སྐོར་ལ་གླེང་མོལ་བྱས་ཡོད་པའི་སྐོར་འཁོད་པ་ཙམ་ལས་ཐེངས་འདིའི་རྒྱ་ནག་གི་ཆོས་དཔོན་ཧོང་ཀོང་དུ་ཕེབས་པའི་ཞིབ་ཕྲའི་གནས་ཚུལ་འཁོད་མེད་པ་རེད་འདུག། བར་ལམ་ཐའི་ལེན་ནང་གི་ཡུལ་སྐོར་བའི་ཐོག་ལ་གནོད་འཚེའི་དོན་རྐྱེན་ཐོན་པའི་རྐྱེན་གྱིས་ཐའི་ལེན་གཞུང་གིས་ཐའི་ལེན་ཡི་ཡུལ་སྐོར་སྤྲོ་འཆམ་པ་ཚོ་ཡིད་ཆེས་འཕེལ་ཐབས་སུ་ཐའི་ལེན་དང་རྒྱ་ནག་གི་ཉེན་རྟོག་པ་ཟུང་འབྲེལ་གྱིས་ཡུལ་སྐོར་ལྟེ་གནས་སུ་མྱུལ་ཞིབ་ལས་དོན་གྱི་འཆར་གཞི་མང་ཚོགས་ནས་སྐྱོན་བརྗོད་ཕྱག་བྲིས་བྱས་པའི་རྗེས་ལ་ཐའི་ལེན་གཞུང་གིས་རྒྱ་ནག་དང་ཟུང་འབྲེལ་གྱིས་མྱུལ་ཞིབ་ལས་དོན་མཚམས་འཇོག་བྱས་ཡོད་པ་རེད་འདུག།
ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཨ་རིའི་སྲིད་འཛིན་ཇོ་བྷའི་ཏིན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་རྣམ་གཉིས APEC ལྷན་ཚོགས་ཞོར་དུ་ཟུར་མཇལ་གནང་སྐབས་གནད་དོན་ག་རེའི་ཐོག་བཀའ་མོལ་གནང་འཆར་ཡོད་མེད་དང་ལྷག་པར་དུ་བོད་དོན་སྐོར་གླེང་སློང་གནང་འཆར་ཡོད་མེད་སོགས་ཀྱི་ཐད་འབྲེལ་ཡོད་ཁག་ཅིག་ལ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། བདུན་ཕྲག་འདིའི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང། ཨ་མི་རི་ཀའི་གྲོང་ཁྱེར་སན་ཕེ་རན་སིས་ཁོ་ནང་ཨེ་པེག་ཞེས་པའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་གླེང་སྟེགས་སུ་མཉམ་ཞུགས་གནང་ཆེད་ཕེབས་པའི་ཞོར་དུ། ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏན་མཆོག་དང་ཟུར་མཇལ་གནང་འཆར་ཡོད་པ་དང། དབུ་ཁྲིད་གཉིས་ཟུར་མཇལ་གནང་བའི་རྗེས་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་བསྐྱར་གསོ་ཡོང་བའི་ཐོག་འབྲེལ་བ་དེ་རྒྱུན་གནས་བཟང་པོ་ཞིག་ཡོང་བའི་རེ་བ་ཞི་ཅིན་ཕིང་གིས་བྱེད་ཀྱི་ཡོད་འདུག། འདི་ནི་ཞི་ཅིན་ཕིང་ལོ་དྲུག་ཙམ་གྱི་རྗེས་སུ་ཨ་མི་རི་ཀའི་ནང་ལ་ཡོང་བ་ཐེངས་དང་པོ་དེ་ཆགས་རྒྱུ་ཡིན་པ་དང། ཨ་རིའི་སྲིད་འཛིན་ཟུར་པ་ཌོ་ནལ་ཀྲམ་མཆོག་གི་སྐབས་སུ་ཞི་ཅིན་ཕིང་ཨ་མི་རི་ཀའི་ནང་ལ་ཕེབས་པའི་སྐབས་སྲིད་འཛིན་ཀྲམ་མཆོག་གིས་ཡུལ་གྲུ་གཉིས་ཀྱི་འབྲེལ་བ་དེ་ཧ་ཅང་བཟང་པོ་ཞིག་ཡོང་བའི་ཁས་ལེན་གནང་ཡོད་པ་རེད། འོན་ཀྱང་དེ་ལས་ལྡོག་སྟེ་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་ཇེ་སྡུག་ཏུ་ཕྱིན་ཡོད་པ་རེད། བདུན་ཕྲག་འདིའི་ནང་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་གླེང་སྟེགས་ལྷན་ཚོགས་ཀྱི་ཞོར་དུ་ཞི་ཅིན་ཕིང་དང་ཇོ་བྷའི་ཏན་མཆོག་མཇལ་འཕྲད་གནང་གི་ཡོད་སྟབས། ཟུར་མཇལ་སྐབས་དབུ་ཁྲིད་གཉིས་བར་གནད་དོན་གཙོ་བོ་ནི་རྒྱ་ནག་ནང་གི་དཔལ་འབྱོར་དང། གནམ་གཤིས་དང་ཁོར་ཡུག། དེ་བཞིན་ར་ཤི་ཡ་དང་ཡུཀ་རེན་གྱི་དམག་འཁྲུག་སོགས་ཀྱི་ཐད་གྲོས་མོལ་གནང་འཆར་ཡོད་པ། ཨ་མི་རི་ཀའི་ནོར་ཐ་ཁེ་རོ་ལི་ན་མངའ་སྡེའི་ནང་ལ་བཞུགས་མཁན། རྒྱུན་དུ་བོད་དང་རྒྱ་ནག་དམིགས་བསལ་རྒྱ་ནག་གི་དཔལ་འབྱོར་ཐོག་དོ་སྣང་གནང་མཁན་ངག་དབང་ཆོས་ཅན་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་བྱུང།

ཚོས་ཀྱང་བདག་ང་ཚོས་ཀྱང་ཅི་བྱེད་དེ་ཚོ། གཅིག་མཚམས་འཇོག་བྱེད་དགོས་འདུག་ཟེར་ལ་སོགས་པ། དེ་ཚོ། ཤུགས་རྒྱག་གི་རེད་ད། ཨ་རིའི་ངོས་ནས་ཡང། ད་ལྟ་ཡུ་ཀེ་རེན་གྱི་དམག་འཐབ་དེ་གཅིག་རེད། ཨ་ནི་ཨིས་ར་ཨེལ་དང་དེ་ཡི་པེ་ལེ་སི་ཐན་དམག་དེའི་སྐོར་ལ། སྤྱི་བཏང་དེ་རྒྱ་ནག་གི་དཔལ་འབྱོར་ལ་ཤུགས་རྒྱག་ཡ་དེ་བྱས་ཨ་རི་ཡིས་ད་གཅིག་ད་ལྟ། Cyber Security ཟེར་བ་དེ་ཚོ་དང་དྲ་རྒྱའི་གི་དེ་དང་ཨ་ནེ་དེ་གི་སྤྱི་དང་གི་ད་དེ་ནས། བདེ་སྲུང་དང་ཕ་ཡི་དམག་འཐབ་དང་དེ་ཚོའི་སྐོར་ལ་ཤུགས་རྒྱག་གི་རེད་བསམ་འདུག། དེ་བཞིན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལ་བཞུགས་མཁན་བོད་དང་རྒྱ་ནག་གི་གནད་དོན་ཉམས་ཞིབ་པ་དྲུང་ཟུར་ཀུན་དགའ་བཀྲ་ཤིས་ལགས་ཀྱིས་ད་ལན་དབུ་ཁྲིད་གཉིས་མཇལ་འཕྲད་གནང་པའི་སྐབས་ཡུལ་གྲུ་གཉིས་ཀྱི་འབྲེལ་བ་སྔར་རྒྱུན་བཞིན་ཡོང་ཐབས་དང་ཆེ་ས་ནས་ཡུཀ་རེན་དང་ཨི་སི་རེལ། པེ་ལི་སི་ཐན་གྱི་དམག་འཁྲུག་གི་ཐོག་ལའང་རང་རང་གི་ལངས་ཕྱོགས་དང་ཁེ་ཕན་སོགས་ཀྱི་ཐད་གྲོས་མོལ་གནང་སྲིད་ཀྱི་རེད་ཅེས་གསུང་གནང་གི་འདུག།
སྐབས་གཙོ་བོ་དེ་ཁོ་གཉིས་ཀྱི་བར་དུ་ལ་ལ་ཡ་འབྲེལ་བ་ཡར་བཏང་ཡ་དེ་ཁོ་གཉིས་ཀྱི་ད་དམིགས་ཡུལ་གཙོ་བོ་དེ་བཞག་གི་རེད་བསམ་གྱི་འདུག་དེ་དང་ལ་ཡ་དཔེར་ན་གལ་ཆེ་ཤོས་གཅིག་དེ་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་དུ་ལ་ལ་ཡ་འབྲེལ་བ་དེ་ད་སྔན་མ་ནང་ད་ག་འདྲེ་བཟོ་གི་རེད་བ་གཅིག་གཉིས་ནས་གལ་ཆེ་ཤོས་དེ་ཨ་འདྲེ་ཕྱོགས་གཉིས་ཀྱི་དམག་དོན་གྱི་འབྲེལ་བ་དེ་རྒྱུན་ལྡན་ཅན་བཟོས་ཤོག་སྔན་མ་ཡིན་ན་རྒྱལ་སྲུང་བློན་ཆེན་དང་རྒྱལ་སྲུང་བློན་ཆེན་ཐད་ཀར་འབྲེལ་བ་བྱས་ཞོར་བ་ད་འདི་ཡི་སྐོར་དེ་སླར་གསོ་བྱས་ཡག་སྐོར་སྐད་ཆ་བཤད་ཀྱི་རེད་བསམ་གི་ད་སྔན་མ་དེ་བྱས་ཨ་མི་རི་ཀ་ལབ་གི་ཡོད་དེ་ལས་ཨ་ནི་རྒྱ་ནག་ག་རེ་ལབ་དགོས་རེད་ཟེར་ན་རྒྱལ་སྲུང་བློན་ཆེན་ལ་ཡ་ཨ་ནི་ཨ་མི་རི་ཀ་སྔན་མ་ཉེས་པ་རྣམས་ཕྱིར་འཐེན་བྱེད་དགོས་རེད་ཟེར་ལབ་གི་ཡོད་རེད་དེ་ལས་ད་ད་ལྟ་རྒྱལ་སྲུང་བློན་ཆེན་གོ་གནས་གཡུག་ཚར་འདི་སྐད་ཆ་དེ་བཤད་ས་ཡོད་པ་རེད་བ།

ཡང་བོད་དོན་ལས་འགུལ་བ་དང་བོད་དང་རྒྱ་ནག་གི་གནད་དོན་ཐོག་དོ་སྣང་ཆེན་པོ་གནང་མཁན་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་ད་ལན་གྱི་ལྷན་ཚོགས་དེ་བཞིན་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རྒྱལ་ཁབ་ཁག་གི་ལྷན་ཚོགས་ཤིག་ཡིན་ཀྱང་ཚང་མས་དོ་སྣང་བྱ་ཡུལ་དེ་ནི་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་ཐོག་དོ་སྣང་བྱེད་ཀྱི་རེད་ཅེས་གསུངས་གནང་གི་འདུག།
ད་ལྟའི་ཨེ་པེག་གི་ཚོགས་འདུ་དེ་ཇི་ལྟར་ལྟ། Asia Pacific ཞེས་བྱའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཀྱིལ་ལ་ཡོད་པའི་རྒྱལ་ཁབ་མང་པོ་ཅིག་ཨ་ནི་སྲིད་འཛིན་སྲིད་བློན་ཚོགས་འདུའི་ནང་ལ་ཡོང་གི་ཡོད་རེད། ཡིན་པས་ད་ཚང་མས་ཀྱི་དོ་སྣང་བྱེད་ཡ་གཙོ་བོ་དེ་ཨ་རི་གི་སྲིད་འཛིན་ཇོ་བྷའི་ཏྲིན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ད་ཅིག་ལོ་གཅིག་གཞུག་ལ་ཡང་དངོས་སུ་མཇལ་འཕྲད་བྱེད་ཡ་ཨ་ནི་གྲོས་བསྡུར་བྱེད་ཡ་གི་གནད་དོན་དེ་འདྲ་ཡིན་པ་སོང་ཙང་དེ་ལ་ཡང་དོ་སྣང་ཆེན་པོ་བྱེད་མཁན་རང་བཞིན་ཡོང་བསྡད་ཀྱི་འདུག་ཡང་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཞི་ཅིན་ཕིང་དང་སྲིད་འཛིན་ཇོ་པཱ་ཏན་རྣམ་གཉིས་སྦ་ལི་ནང་མཇལ་འཕྲད་གྲོས་མོལ་གནང་ནས་འབྲེལ་བ་བསྐྱར་གསོ་ཡོང་བའི་རེ་བ་བྱས་ཡོད་ཀྱང་དེ་རྗེས་རྒྱ་ནག་གིས་ལྒང་བུ་ཆེན་པོ་ཞིག་ཨ་མི་རི་ཀའི་མཁའ་དབྱིངས་སུ་ཁྲིམས་འགལ་གྱིས་འཕུར་སྐྱོད་བྱས་ནས་གསང་ཉུལ་བྱས་པའི་གནད་དོན་དང་འབྲེལ་བའི་ཐོག་ནས་འབྲེལ་བ་བསྐྱར་གསོ་ཡོང་བའི་རྒྱུ་ཚབ་ཏུ་ཇེ་སྡུག་ཏུ་ཕྱིན་ཡོད་པ་རེད། ཨ་མི་རི་ཀའི་ནང་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཁང་ནས་སྲིད་འཛིན་པཱ་ཀྲིན་མཆོག་གིས་ཞི་ཅིན་ཕིང་དང་ལྷན་དུ་ཟུར་མཇལ་གནང་སྐབས་ཚོར་བ་རྣོ་བའི་གནད་དོན་འགྲོ་བ་མིའི་ཐོབ་ཐང་དང་བོད་དོན་སོགས་ཀྱི་ཐད་གླེང་སློང་མ་གནང་བའི་རེ་བ་ཡོད་ཅེས་བཤད་ཡོད་པ་དང། བདུན་ཕྲག་སྔོན་མ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་པ་སོགས་ཚོགས་པ་ལྔ་བཅུ་ང་དགུ་ཡིས་སྲིད་འཛིན་པཱ་ཀྲིན་མཆོག་ལ་སྙན་ཞུ་ཞིག་ཕུལ་བའི་ནང། ཞི་ཅིན་ཕིང་གིས་འགོ་ཁྲིད་པའི་རྒྱ་ནག་སྲིད་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དུ་གཏོང་བཞིན་པའི་ཐད་ཞི་ཅིན་ཕིང་དང་ལྷན་དུ་གྲོས་མོལ་གླེང་སློང་བྱ་རྒྱུའི་གོ་སྐབས་བཟང་པོ་ཞིག་ཡིན་སྟབས། སྲིད་འཛིན་ཇོ་པཱ་ཏན་མཆོག་གིས་གོ་སྐབས་དེ་དམ་འཛིན་གནང་དགོས་པའི་འབོད་སྐུལ་ཞུས་ཡོད་སྟབས། ད་ལན་ཟུར་མཇལ་སྐབས་ཨ་མི་རི་ཀའི་སྲིད་འཛིན་མཆོག་གིས་གླེང་སློང་གནང་གི་ཡོད་མེད་དང་ཞི་ཅིན་ཕིང་གིས་གསན་བཞེས་གནང་གི་ཡོད་མེད་ལ་མ་ལྟོས་པར། འབོད་སྐུལ་ཞུ་རྒྱུ་དེ་ནི་བོད་མིའི་ལས་འགན་ཞིག་རེད་ཅེས་རྒྱ་གར་རྒྱལ་ཡོངས་སློབ་ཕྲུག་གི་བོད་རང་བཙན་ལས་འགུལ་ཚོགས་པའི་ངེས་སྟོན་པ་པ་སངས་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་བྱུང།

གཏམ་བརྗོད་བྱས་ལེགས་ད་ལྟ་དེ་ཚོ་འདི་ང་ཚོ་གི་ལས་འགན་རེད་བསམ་གི་འདུག་འདི་ང་ཚོ་གཅིག་འདི་ང་ཚོ་རང་ནས་ད་ཁོ་རང་གིས་བྱེད་ཀྱི་ཡོད་ན་མེད་ན་འདི་སྐད་ཆ་བཤད་བསྡད་དེ་ང་ཚོ་ལས་འགན་གང་དེ་བསམ་གི་འདི་ང་ཚོ་བྱེད་དགོས་རེད་བསམ་གི་འདུག་བོད་པ་ཚང་མ་གིས། ཡང་འདིའི་ཐད་ངག་དབང་ཆོས་ཆེན་ལགས་ཀྱིས་སྲིད་འཛིན་པ་ཏྲེན་མཆོག་གིས་ཞི་ཅིན་ཕིང་ལ། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་བབ་སོགས་ཀྱི་ཐད་ཟུར་ཙམ་གླེང་བའི་རེ་བ་ཡོད་ཅེས་གསུངས་གནང་གི་འདུག།

ངེས་པར་དུ་གལ་ཆེ་བ་མཐོང་གི་འདུག་དེ་སོང་ཙང་གཅིག་གིས་ད་ཕྲན་བུ་ཞིག་བྱེད་ཀྱི་སོང་ཡིན་ན་ཤུགས་ཆེན་པོ་བོད་དོན་སྐོར་ལ་ད་ལན་ཤུགས་ཆེན་པོ་བཀའ་མོལ་དེ་ཡོང་གི་མ་རེད་བསམ་འདུག་ཁོ་རང་ཁོ་རང་ཕ་རྒན་ཞི་ཅིན་ཕིང་ཕ་གིའི་དཀའ་ངལ་བརྗོད་རེས་དཔལ་འབྱོར་དཀའ་ངལ་བྱས་དེ་དེ་ཁོ་རང་ཁོ་རང་སྒེར་གྱི་ད་ཇོ་པཱ་ཏན་དཀའ་ངལ་ཡོད་དུས་སུ་དེ་འདྲ་ཅིག་མ་གཏོགས་ཡོང་གི་མ་རེད་བསམ་གྱི་འདུག། དེ་བཞིན་འདིའི་ཐད་བསྟན་འཛིན་བརྩོན་འགྲུས་ལགས་དང་ཀུན་དགའ་བཀྲ་ཤིས་ལགས་ཀྱིས་དགོངས་ཚུལ་གསུངས་ཡ་ལ། ཨ་རིའི་སྲིད་འཛིན་ཇོ་པཱ་ཏན་ཡིན་པས་ཁོ་རང་གི་སྲིད་འཛིན་བྱས་ཕྱིར་ལོ་བཞི་འཁོར་གྱི་ཡོད་རེད་རྗེས་མ་ལོ། ཨ་རིའི་ནང་ལ་འོས་བསྡུ་ཆེན་མོ་དེ་ཡོང་གི་ཡོད་པ་སོང་ཙང་ཡང་ཁོ་རང་ད་ལྟ་ཆབ་སྲིད་དེ་དམངས་གཙོ་ཚོགས་པ་ཡིན་པ་སོང་ཙང་དམངས་གཙོའི་སྐོར་ལ་ཡང་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང། སྐོར་ལ་ཏན་ཏན་གླེང་མོལ་བྱེད་དགོས་ཡ་ཨ་ནི་གླེང་སློང་བྱེད་དགོས་ཡ་གི་ལས་འགན་འདི་འདྲ་ཅིག་ཆགས་བསྡད་ཡོད་རེད་ཨ་ནི་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ཕ་གི་དངོས་སུ་བཅར་ག་ཡོང་པའི་སྐབས་ལ་ད་ཧོང་ཀོང་གི་གནས་སྟངས་ཐེ་ཝན་གི་གནས་སྟངས་འདི་མ་ཡིན་པའི་ད་བོད་དང་ཨ་ནི་ཤར་ཏུར་ཀི་སྟན་ནང་ལ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་འདི་འདྲའི་སྐོར་ལ་ཡ་གླེང་སློང་བྱེད་དགོས་ཡ་ཆགས་བསྡད་ཡོད་རེད་དེ། ཡིན་ནའི་དངོས་སུ་ད་འགྲོ་བ་མིའི་ཐོབ་ཐང། རྒྱ་ནག་ནང་ལ་ཡང་ཡར་རྒྱས་བཏང་དགོས་རེད་ལབ་ཡས་ཅིག་མ་གཏོགས་ཨ་ནི་དངོས་སུ་བོད་དང་ཤར་ཏུར་ཀི་སྟན་མིང་འདོན་བྱེད་མདོག་ཁ་པོ་རེད་བསམ་གི་མི་འདུག་ད་ཡིན་པས་ནི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་བཏང་དགོས་རེད་ཅིག་རྒྱ་ནག་ནང་ལོགས་ཡར་རྒྱས་བཏང་དགོས་རེད་ཅིག་འདི་འདྲ་ཏན་ཏན་གསུང་མདོག་ཁ་པོ་རེད་བསམ་གི་འདུག་ཐའེ་ཝན་གྱི་ཐོག་ལ་ཨ་ནི་ད་ལྟའི་སྐད་ཆ་ག་བ་འདྲ་འབྱུང་གི་ཡོད་མེད་ག་རེ་ཡོང་གི་ཡོད་ན་ད་མ་འོངས་པ་ཁ་ཕྱོགས་འདི་ཏན་ཏན་འདི་ནས་འགྱུར་བ་ཤུགས་ཆེན་པོ་ཅིག་ཡོང་མདོག་ཁ་པོ་རེད་ཡིན་ནའི་དངོས་སུ་ག་རེ་ཡོང་གི་ཡོད་མེད་ད་ལྟ་སུ་གང་བཤད་ཐུབ་ཀི

ད་ལན་ཞི་ཅིན་ཕིང་གིས་ཨ་རིར་སླེབས་པའི་གོ་སྐབས་བཟུང་ནས་ཨ་མི་རི་ཀའི་ཚོང་ལས་ཚོགས་པའི་སྐུ་ཚབ་ཚོགས་ཆུང་ཞིག་དང་ཐུག་འཕྲད་གནང་འཆར་ཡོད་འདུག་ལ། འདིའི་ཐད་ཞི་ཅིན་ཕིང་གིས་ཨ་མི་རི་ཀའི་སྲིད་འཛིན་མཆོག་དང་ཟུར་མཇལ་གནང་སྐབས་གླེང་སློང་གནང་སྲིད་པ་ཞིག་ཡིན་འདུག་སྤྱིར་བཏང་ཨ་མི་རི་ཀ་དང་ཡུ་རོབ་ཀྱིས་རྒྱ་ནག་ནས་མ་འཛུགས་བྱ་རྒྱུ་དེ་ཕྱིར་འདོན་བྱ་དགོས་པའི་རྒྱུ་མཚན་ཇི་ཡིན་གྱི་སོགས་ཀྱི་ཐད། ངག་དབང་ཆོས་ཅན་ལགས་ཀྱིས་འགྲེལ་བརྗོད་དེ་དག་གནང་བྱུང། གཙོ་བོ་དེ་སྟེ་རྒྱ་ནག་གི་ད་ས་ཆ་ག་ས་ག་ལ་ཕ་གིར་བཞག་པ་དེ་ལ་ཁྲལ་གྱི་ཐོག་ནས་དཀའ་ངལ་ཞིག་སྤྲད་པ་རེད། ཨ་ནི་དེ་འདྲ་བྱས་ཏེ་སྤྱིར་བཏང་གི་མི་དེ་ཚོ་ལ་ཅིག་གིས་ཚོང་འབྲེལ་གྱི་རང་དབང་ཞེ་དྲག་མ་བྱུང་པ་བྱས་དེ་ནས་འཛམ་གླིང་ག་ས་ག་ལ་ད་རྒྱ་ནག་གིས་རྒྱུད་གཅིག་ལམ་གཅིག་གི་ཐོག་ནས་གང་ལྟར་འདི་ཚུར་ག་ལེ་ག་ལེ་བྱས་པ་དང་འདི་ཕྱིར་རྒྱ་ནག་རང་གིས་ད་ཅིག་གནོན་ཤུགས་འོག་སླེབས་ཡས་ཀྱི་ཐབས་ཤེས་བྱེད་དུས་ཨ་ནི་དེ་བྱས་ཏེ་གང་ལྟར་ཕ་གི་དེ་གཉིས་ཀྱིས་ཚོང་འབྲེལ་བྱེད་མཁན་མི་དེ་ཚོ་ཕ་གི

ཡང་ཤེས་གསལ་ལྟར་ན་ཁ་སང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང། ཨ་རིའི་གྲོང་ཁྱེར་སན་ཕྲན་སིས་ཀོ་ནང་འབྱོར་བའི་སྐབས་ས་གནས་བོད་མི་ཚོས་ངོ་རྒོལ་གྱི་ལས་འགུལ་སྤེལ་བའི་གནས་ཚུལ་ཡང་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འགའ་གསན་པར་ཐུགས་རྗེ་ཆེ།
ཐེངས་འདིའི་དམིགས་བསལ་བཀའ་འདྲིའི་ལེ་ཚན་ནང་བོད་ཕྱི་ནང་གཉིས་སུ་ཀོང་པོ་ལོ་གསར་སྲུང་བརྩི་ཞུ་ཕྱོགས་དང་འབྲེལ་བའི་སྐོར་ལྕགས་ཟམ་བོད་ཀྱི་ལྷ་མོ་གླུ་གར་ཚོགས་པའི་འགན་འཛིན་ཀོང་པོ་བ་ཚེ་རིང་དབང་མོ་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། ཨ་མི་རི་ཀའི་ནུབ་རྒྱུད་ཀལ་ཕོར་ནི་ཡ་ནང་བཞུགས་མཁན་ལྕགས་ཟམ་བོད་ཀྱི་ལྷ་མོ་གླུ་གར་ཚོགས་པའི་འགན་འཛིན་ཚེ་རིང་དབང་མོ་ལགས་ཐོག་མར་ཀོང་པོ་ལོ་གསར་འཚམས་འདྲི་ཞུ་བ་དང་སྦྲགས་དུས་ཚོད་བཏོན་གནང་ནས་བཀའ་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་ཆེ་གནང། སྒྲོལ་མ་ལགས་ཁ་ས་བོད་ཟླ་བཅུ་པའི་གི་ཚེས་གཅིག་འདི་བོད་ཕྱི་ནང་གཉིས་ལ་ཨ་ནི་ཀོང་པོ་ལོ་གསར་བྱེད་ཅེས་སྲུང་བརྩི་ཞུས་ཡོད་རེད་བྱས་སོང་ཙང་ད་རེས་ཁྱེད་རང་ལ་བཀའ་འདྲི་ཞུ་ཡས་འདི་ཀོང་པོ་ལོ་གསར་འདི་སྤྱིའི་ལོ་གསར་དང་མི་འདྲ་བ་ལ་ཨ་ནི་སྲུང་བརྩི་ཞུ་དགོས་པའི་གི་དགོས་པ་རྒྱུ་མཚན་ག་རེ་རེད་ཅེས་ལོ་རྒྱུས་ནང་ལ་ཡོད་པ་ཡིན་ན་འདི་ང་ཚོའི་གསན་མཁན་རྣམ་པ་ཚོ་སྙིང་བསྡུས་ངོ་སྤྲོད་གནང་རོགས་གནང། ད་ང་ཚོ་ཆུང་ཆུང་ཡིན་དུས་སྦེ་ལ་ཀུ་པེའི་གཞིས་ཆགས་ལ་འཚར་ལོངས་བྱེད་པའི་སྐབས་ལ་དེ་དུས་ང་ཚོ་ཕ་མ་ཚོ་ལོ་ཆུང་ཆུང་རེད་ཨ་ནི་བོད་ནས་ཚུར་ཕེབས་ཙག་ཙིག་བྱས། དེ་ང་ཚོ་ལོ་གསར་གཉིས་བཏང་བའི་གི་ལུགས་སྲོལ་འདུག་སྤྱི་གི་ལོ་གསར་བཏང་ཡ་དང་ཨ་ནི་ཀོང་པོའི་ལོ་གསར་ལབ་ནི་ང་ཚོ་སྐབས་ལ་བཏང་བསྡད་པ་དེ་འདྲའི་མཐོང་མྱོང་ཡོད་ཡིན་ནའི་ལས་ཕྱིས་སུ་ད་ང་ཚོ་དོ་སྣང་བྱེད་དུས་ག་ལ་ཨ་ནི་ཀོང་པོ་གི་ལོ་གསར་དེ་བཏང་དགོས་ཡ་རྒྱུ་མཚན་དང་དེ་ཚོ་ག་འདྲའི་ཆགས་རེད་དེ་འདྲའི་སྐད་ཆ་དྲི་དུས་ག་ལ་ད་ང་ཚོ་ཕ་མ་ཚོ་གི་ཞིབ་ཞིབ་ཞིབ་ཚགས་པོ་ད་བཤད་ཡ་མི་འདུག་སྟེ་ཡིན་ནའི་ལས་ད་འདི་རེད་བཞག་དོན་དག་གཙོ་བོ་དེ་སྔོན་མ་ད་ལོ་མང་པོའི་སྔས་ལ་ཨ་ནི། སོག་པོ་ཇུན་གར་གི་བོད་ལ་དམག་ཡོང་ཡག་གི་ཉེན་ཁ་དང་དེ་འདྲ་བྱས་ནས་ཨ་ནི་མོ་དང་རྩིས་ནང་ལ་ཡ་ཨ་ནི་ཀོང་པོ་གི་ཨ་སྐྱིད་རྒྱལ་པོ་ཨ་ནི་དམག་ལ་འགྲོ་བ་ཡིན་ན་ཨ་ནི་དམག་དེས་ང་ཚོ་རྒྱལ་ཁ་ཐོབ་ཡག་དང་ཨ་ནི་མི་གི་སྲོག་དང་དེ་ཚོ་ལ་ཉེན་ཁ་ཉུང་ག་དང་མོ་དང་རྩིས་ནང་ལ་བབས་དུས་ཨ་ནི་ཀོང་པོ་ཨ་སྐྱིད་རྒྱལ་པོ་ལ་ཨ་ནི་ལྷ་ས་ནས་མར་བཀའ་ཕེབས་རེད་ཟེར་བ་ཨ་ནི་ཁྱེད་རང་སྐུ་ངོ་མ་དམག་ལ་འགྲོ་དགོས་གི་རེད། འདི་བཀའ་ཕེབས་དོན་དུ་གོ་བས་འདི་བ་ཡིན་ས་རེད་བ། ཁོ་རང་གི་དམག་ལ་འགྲོ་ད་འགྲོ་ཆོག་ཟེར་བ་ཡིན་ནའི་ལས་ལོ་གསར་བཏང་ནི་མ་གཏོགས་དམག་ལ་འགྲོ་གི་མེད་ཟེར་བ་འདྲ་པོ་ཅིག་སྙན་ཞུ་འདྲ་པོ་ཅིག་ཕུལ་མེད་ཨ་ནི་དེ་འདྲས་ཡིན་ནའི་ཨ་ནི་ཀོང་པོ་གི་ས་ཁུལ་གི་མི་དམངས་ཚང་མ་ཨ་ནི་ལོ་གསར་སྔ་དུས་བཏང་ཨ་ནི་དམག་ལ་ཛ་དྲག་བྱེད་ནི་འགྲོ་དགོས་གི་རེད་ཟེར་བ་དེ་འདྲས་བྱེད་ནི་ལོ་གསར་སྔ་དུས་བཏང་ཡག་གི་ལུགས་སྲོལ་དེ་དེ་འདྲས་འདྲ་པོ་ཅིག་ནི་ཆགས་བཞག་ཨ་ནེ། ཕྱིས་སུ་ད་ཀོང་པོ་མི་མང་ཚང་མ་གི་འོ་ནས་ཨ་སྐྱིད་རྒྱལ་པོ་ལབ་མཁན་དེ་དཔེ་མ་སྲིད་ངེ། སོ་སོ་གི་འབངས་མི་སེར་ལ་བོད་པ་ཚང་མ་ལ་བྱམས་སྙིང་རྗེ་དང་འོ་ནས་མི་མང་གི་བློ་གཏད་ས་ད་དེ་འདྲས་གི་ཨ་ནེ་སངས་རྒྱས་གི་སྤྲུལ་པ་བསམ་གྱིས་མི་ཁྱབ་པ་དེ་འདྲ་ཅིག་ཡོད་ཟེར་ཀོང་པོ་མི་མང་ཚང་མ་གི་དཔེ་མི་སྲིད་པའི་ཨ་ནེ་དད་པ་དང་ཡིད་ཆེས་དང་ད་ལྟ་ཡི་ད་སྔོན་མ་ལས་ལྷག་ག་ཨ་ནེ་ལོ་གསར་བཏང་ནི་དེ་འདྲའི་ལུགས་སྲོལ་དེ་ད་ལྟ་གི་དར་བསྡད་འདུག་པ་ལ་དེ་ཧ་ལས་སོང་ལགས་འོང།

འབེན་མདའ་བརྒྱབ་ཡ་འགྲུལ་པ་འགྲོ་དེ་འདྲ་བྱས་ནས་བསྡད་པ་དྲན་གྱི་འདུག་ཡིན་ནའི་བོད་ཟླ་དང་པོ་གི་ལོ་གསར་དེ་ང་ཚོ་ཟླ་བ་གཅིག་གཏང་གི་རེད་ད་གཞིས་ཆགས་ལ་དེ་དུས་ཚེས་པ་གཅིག་ནི་མ་གནང་ག་བར་དུ་ཨ་ནི་ཚེས་པ་བཅོ་ལྔ་བར་དུ་དགོན་པ་ལ་ཡ་འགྲོ་བྱོན་ཆས་དང་ཨ་ནི་འཆམ་དང་ཨ་ནི་བཅོ་ལྔ་མཆོད་པ་མཇལ་ཡ་དང་འོ་དེ་འདྲས་ཡོད་རེད་བ་ཨ་ནི་དེ་ནས་མ་ཨ་ནི་ཚེས་པ་བཅོ་ལྔ་བརྒྱབ་ནས་མ་ཨ་ནི་འགྲུལ་པ་ད་རིང་ཡ་སྤུན་ཀྱག་གཅིག་ནང་ལ་འགྲུལ་པ་འགྲོ་དེ་ནས་མ་གཅིག་དེ་འདྲས་བྱས་ནས་ཟླ་བ་གཅིག་བར་དུ་ལོ་གསར། ད་སྐྱིད་པོ་ཞེ་པོ་ཅིག། ཨ་ནེ། རིག་འཛིན་ལགས་གསུངས་པ་ནང་བཞིན་ཀེ་ན་ཏྲ་ལ་ཡི་ང་ཚོ་གཞིས་ཆགས་ནས་ཀོང་པོ་མང་པོ་ཞེ་པོ་ཅིག་ད་ཀེ་ན་ཏྲ་དེ་བ་ལ་གནས་སྤོས་བྱས་སུད་ཙར་ལན་ལ་སྔོན་མ་སྔོན་མ་ཕེབས་མཁན་དེ་འདྲ་ཡོད་རེད་ཕྱིས་སུ་གས་དཔེ་མང་པོ་ཕེབས་ཡོད་རེད་ཨང་ཁོང་རྣམ་ཚོ་ཚང་མ་གིས་ཨ་ནེ་ཀོང་པོ་ལོ་སར་དེ་ཚོ་དཔེ་ད་སྲུང་བརྩི་བྱས་ནས་ལོ་མང་པོ་ཞེ་པོ་ཅིག་ཨ་ནེ་ལོ་ལྟར་རེ་བཞིན་ཨ་ནེ་ད་རྒྱས་རུ་རྒྱས་རུ་དང་ཨ་ནེ་ཉམས་མྱོང་བསགས་ནས་ད་ཡར་རྒྱས་འགྲོ་གི་རེད་བ་ལ་འོ་དེ་འདྲས་བྱས་ནས་དཔེ་མ་སྲིད་དོ་སྣང་གནང་གི་འདུག་ལོ་ཆུང་ག་དེ་འདྲས་གིས་ཨ་ནེ་ཀེ་ན་ཏྲ་ལས་གནང་གི་ཡོད་རེད་ང་ཚོ་ལོ་སེན་ཇོ་ལེས།

དེ་འདྲ་ཅིག་གོ་སྐབས་རག་པ་ཡིན། ལོ་གཞོན་སྐྱེས་ཚོ་ཡང་དེས་དོ་སྣང་བྱེད་མི་ཡོང་ངས་འདྲ་པོ་ཅིག་བསམ་ནས་འོ་དུ་ཞིག་བྱེད་ཐུབ་པ་རེད་ང་རང་རང་གིས་ད་ག་ལ་བ་དཀའ་ལས་བརྒྱབ་ནས་བྱེད་ཀྱི་ཡོད་རོགས་པ་དེ་འདྲས་ལ་ཨ་ནི་ཁོང་རྣམ་ཚོ་གི་གནམ་གྲུ་ཀྲི་ཀེར་དང་དེ་ཚོ་འགྲོ་སོང་དེ་ཚོ་དཔལ་འབྱོར་བསྡུ་རུབ་བྱེད་དེ་འདྲས་བྱེད་ནས་ཡག་པོ་དཔེ་བྱུང་སོང། ཨ་ནི། ད་ལོ་སན་ཇུ་ལེས་ལ་སྔོན་མ་ནི་ང་ཚོ་ཀོང་པོ་མི་ཚང་ཁ་ཤས་དེ་འདྲས་ཚུར་རུག་རུག་བྱས་ནས་བཏང་ཨ་ནི་འགྲུལ་པ་དེ་འདྲས་ཡང་སོ་སོ་ནང་མི་གི་ངོ་ཤེས་པ་དང་དེ་འདྲས་དེ་བྱས་ནས་མི་ཉིས་བརྒྱ་ཙམ་དེ་འདྲས་ཅིག་འཛོམས་ཀྱི་ཡོད་རེད་ལོ་ལྟར་རེ་བཞིན་ཨ་ནི་དེ་ནས་ང་ཚོ་ད་ན་ནིང་ནས་ཨ་ནི་དེ་འདྲས་བྱེད་ཐུབ་མ་སོང་ང་ཚོ་ད་མི་ཚང་མ་ཡར་འགྲོ་མཁན་ཡར་འགྲོ་མར་འགྲོ་མཁན་མར་འགྲོ་བྱས་ནས་ཨ་ནི་ཁ་གྲགས་ཤི་འཐོར་རེད། ཡིན་ནས་ལས་ད་སོ་སོའི་གི་ནང་ལ་ང་རང་ཚོ་ངའི་ནང་ལ་ཨ་མ་ལགས་ལོ་བརྒྱད་ཅུ་གྱ་བརྒྱད་རེད་ད་ལྟ་ཡོད་རེད་ང་ཚོ་གི་ལོ་སར་གི་ད་ནང་དོན་དེ་གཙོ་བོ་དེ་འདི་རེད་བ་ད། ཨ་སྐྱིད་རྒྱལ་པོ་གི་ཨ་ནི་བྱས་རྗེས་དང་དེ་ཚོ་རྗེས་སུ་ཡི་རང་བྱེད་ཡ་དང་ཨ་ནི་སོ་སོ་གི་གོམས་གཤིས་དང་རིག་གཞུང་དང་མ་ཉམས་རྒྱུན་འཛིན་བྱེད་ཡ་དང་ཨ་ནི་ལོ་སར་གི་ལུགས་སྲོལ་དང་དེ་ཚོ་ལམ་ལུགས་སྲོལ་དེ་ཚོ་སོ་སོ་སོ་ནང་ལ་ཡ་ཨ་ནི་མཆོད་པ་ཕུལ་ཡ་ལ་རེ་ཨ་ནི་རྟེན་འབྲེལ་སྒྲིག་ཡ་དང་དེ་ཚོ་ཚང་མ་ནང་མི་སོ་སོ་སོ་ནང་ལ་ད་ཀོང་པོ་ཚོ་ཡོད་ཚད་ཚང་མས་གནང་གི་ཡོད་རེད་བསམ་གི་འདུག། བཟོ་རྩོམ་ལགས་ད་ལྟ་རྒྱ་གར་བཙན་བྱོལ་ནང་ལ་སྲུང་བརྩི་ཞུས་པའི་གི་ལོ་རྒྱུས་དེ་ཚོ་གཅིག་གསུངས་སོང་བོད་ནང་ལ་དེང་སང་ད་སྤྱི་ཚོགས་དྲ་ལམ་བརྒྱུད་ནས་འབྲེལ་བ་དེ་འདྲས་ཡོང་གི་ཡོད་ཙང་ཡང་ཡང་བོད་ནང་ལོགས་ཀོང་པོའི་ནང་ལོགས་ལ་ཡག་གཅིག་ཕར་ཚུར་འབྲེལ་བ་དེ་འདྲས་ཡོད་མེད་དང་ཨ་ནི་ཡང་འབྲེལ་བ་ཡོད་པ་ཡིན་ན་བོད་ནང་ལོགས་ལ་ཡག་གཅིག་ད། ཀོང་པོའི་ལོ་སར་སྲུང་བརྩི་ཞུ་ཡས་དེ་གལ་ཆེན་པོ་ག་འདྲས་བརྩི་ཡི་གནང་གི་ཡོད་མེད་སྐོར་ལ་ཡང་ལས་བྱེད་བཀའ་མོལ་ཏོག་ཙམ་གནང་སོ་ངས། ལ་འོ་ང་ཚོ་ད་བོད་ནང་གི་ཀོང་པོ་མང་པོ་ཞེ་པོ་ཅིག་མཉམ་པོ་འབྲེལ་བ་ཡོད་ཨ་ནི་ང་ཚོ་ད་སོ་སོ་གི་རིག་གཞུང་དང་དེ་འདྲའི་གཞས་དང་དེ་འདྲའི་སྐོར་ལ་བཀའ་མོལ་གནང་པ་ཡིན་ན་ཨ་ནི་ཡང་དེ་འདྲའི་ཉེན་ཁ་དང་དེ་འདྲའི་གང་ཡང་མི་འདུག་བྱས་ཙང་ང་ཚོ་ཚོགས་པ་ཅིག་ཡོད་ཚོགས་པ་དེ་ནང་ལ་མང་ཆེ་ཀོང་པོ་ནས་རེད་ང་ཚོ་མི་བརྒྱ་ལྷག་ཙམ་ཡོད་རེད་ཨ་ནི་འདི་ནང་ལ་རྒྱ་གར་དང་ག་པ་ག་སར་གྱི་ཀོང་པོ་འཐུས་མི་དེ་འདྲས་ཡོད། ང་ཚོའི་ཕར་ཚུར་རིག་གཞུང་དང་ཨ་ནི་བྱེད་སྒོ་དང་དེ་འདྲའི་སྐོར་ལ་ག་དུས་ཡིན་ནས་སྐད་ཆ་བཤད་ཀྱི་ཡོད་དེ་ནི་ཕར་གཞས་བཏང། སྔོན་མ་ངའི་ཨ་མ་ལགས་ཀྱི་གཞས་དེབ་ཅིག་ཨ་མ་གྱི་དྲན་པ་ནང་ཡོད་པའི་གི་ཚིག་ཚང་མ་དེབ་ལ་བཀོད་པ་དེ་ཀོང་པོ་ཨ་མ་བ་ལུ་ལབ་ནས་དེབ་ཅིག་ཡོད་རེད། འོ་དེ PDF དེ་འདྲས་ངས་ཀོང་པོ་སྡོད་ཁ་རྒན་ལགས་དང་དེ་འདྲས་ཡོད་རེད་ཁོ་ན་ཚོ་ལ་མང་པོ་ཕུལ་ཡིན་ཁོ་ན་ཚོ་གིས་ཡང་ཤུ་གུ་དེ Screen Shot བྱེད་ནས་ང་ལ་ཚུར་བཏང་ཡོང་གི་འདུག་བཏང་བྱས་གདངས་འདི་ག་འདྲས་བཏང་གི་ཡོད་རེད་དེ་འདྲས་ཨ་ང་རང་ཨ་མ་བསྡད་ཡོད་ར་ངས་ཨ་མ་ལ་སྐད་ཆ་དྲིས་དེ་འདྲས་བྱས་ནས་ང་ཚོ་ཕར་ཚུར་དཔེ་གཞས་སྐོར་ལ་འདི་བྱེད་ཀྱི་ཕྱིས་སུ་ང་ཚོ་ཨ་མ་གི་དེབ་ནང་ནས་གཞས་ཚིག་གི་ཡོད་དེ་འདྲའི་གཞས་ཕར་ནས་ཚུར་བཏང་བ་དེ་འདྲའི་གོ་ཡོང་ཡ་འདུག་དཔེ་དགའ་བོ་ཡོང་གི་འདུག། ཨ་ནེ་ཨ་བོད་ནང་ལོགས་ལ་ད་ཀོང་པོ་ལོ་གསར་དེ་འདྲ་རྒྱས་པོ་ཅིག་དེ་སྲུང་བརྩི་ཞུ་གི་ཡོད་ཀྱི་རེད་པ་ལགས། འདུག་ལགས་མདང་དགོང་རང་ང་རའི་སྤུན་ཀྱག་མཉམ་པོ་སྐད་ཆ་བཤད་ཡིན་ཁོ་ན་ཚོ་དཔེ་ཀོང་པོ་ལོ་གསར་ད་དེ་ཚོ་ད་ཉོ་ཆ་རྒྱག་ཡག་དང་ཨ་ནེ་གྲ་སྒྲིག་བྱེད་ཡག་ད་དེ་ཚོ་ལ་དཔེ་དེ་གྲ་སྒྲིག་ཨང་གསར་རེད་ཤག་ད་དེང་སང་ཁོ་ན་ཚོ་སྔོན་མ་ནང་བཞིན་མིན་པ་བྱས་འཕྲུལ་ཆས་དང་དཔལ་འབྱོར་དང་དེ་ཚོ་ཏེས་ཏེས་ཡག་འདྲ་བོ་ཞིག་ཡོད་ས་རེད། དཀའ་ལས་སྔོན་མ་ནང་བཞིན་དེ་འདྲའི་མེད་ས་རེད། ད་ཞེ་པོ་ཞེ་པོ་རང་དབང་དང་དེ་འདྲ་ད་ཡོད་མ་རེད་བ་ཡིན་ནའི་ལས་ད་ལྟོ་གོས་དང་དེ་ཚོ་ལ་ཡ་དེ་སེམས་ཁྲལ་མེད་མཁན་འདྲ་བོ་དང་ཞིང་ཁ་ལ་ལས་ཀ་བྱེད་ནའི་ལས་སོ་སོ་གི་གཟུགས་པོ་གི་ཞེ་པོ་དཀའ་ལས་རྒྱག་མ་དགོས་པ་བྱས་ཡང་དེ་འདྲའི་གློག་འཁོར་དང་དེ་འདྲའི་བེད་སྤྱོད་བཏང་ཡ་ཡོད་རྒྱུ་དང་དེ་འདྲའི་འདྲ་བོ་དེ་ཅིག་ཆགས་བསྡད་ཤག་ཁོ་ན་ཚོ་གྲ་སྒྲིག་ལོ་གསར་དང་དེ་ཚོ་ལ་ད་དམིགས་བསལ་གི་སྔོན་མ་གི་ནང་བཞིན་བྱེད་ཀྱི་འདུག་ཡིན་ནའི། འགྱུར་བ་ཏེས་ཏེས་ཕྱིན་ཡོད་ས་རེད་ད་མདོར་བསྡུས་མདོར་བསྡུས་བྱེད་ཡ་དང་ད་སྔོན་མ་གི་ཕ་མ་སྐབས་ཀྱི་ལོ་གསར་དང་ད་ད་དེ་ཚོ་ལ་ལས་ཀ་དཔེ་མང་པོ་ཡོད་ར་བ། ཁ་ཟས་སྲེག་ཡག་ཡིན་ན་རེད་དེང་སང་ཡང་འདི་ཚོ་ཁོང་ཚོ་ཉོ་ཡག་ལྟ་གི་སྡོད་ཀྱི་ཡོད་ས་རེད་ལའོ། ལགས་སོ་མཚོ་མོ་ལགས་ད་ད་རིང་ཀོང་པོའི་གི་ལོ་གསར་དང་བསྟུན་ནས་ང་ཚོ་གསན་མཁན་རྣམ་པ་ཚོར་ཀོང་པོའི་གླུ་ཅིག་ཕུལ་གནང་བ་ཡིན་ན། ཨོ་ལགས་ལགས་སོ་ན་ངས་གླུ་ཅིག་ཕུལ་དགོས་གླུ་དེ་ཚོ་ཚང་མ་ཐུང་ཐུང་ཡོད་རེད། ཀོང་པོ་ལ་བྲོ་དང་གླུ། མདའ་གླུ། རྫི་གླུ་ཨོང་ས། ཨ་ནི་བེ་ལ་ཡ་དེ་འདྲའི་འདྲ་མི་འདྲ་འདུག་བ། གླུ་འདི་འདི་ཕུལ་དགོས་ད་ག་རེ་ལབ་པ་རེད་གནམ་འདི་མ་འགྱུར་འཁོར་ལོ་རྩིབས་བརྒྱད་འདྲ་བཞུགས་ཉི་མ་ཟླ་བ་གནམ་གྱི་རྒྱན་ཆ་ཡིན། ས་འདི་མ་འགྱུར་པད་མ་འདབ་བརྒྱད་འདྲ་བཞུགས། ལོ་ཡག་ལྗང་པ་ས་ཡི་རྒྱན་ཆ་ཡིན། རི་འདི་མ་འགྱུར་རི་རྒྱལ་ལྷུན་པོ་འདྲ་བཞུགས། ལྷ་ཤིང་ཤུག་པ་རི་ཡི་རྒྱན་ཆ་ཡིན་ལབ་ཡག་ཅིག་ཡོད་རེད་ད་འདི་རྟེན་འབྲེལ་ཡག་པོ་འདྲ་བོ་ཅིག་འདུག་ར་བ། སོགས། བ་གསུམ་བུ་སྤུན་ལ་བྱོན་ཏེ།

ལགས་ལགས་སོ་མཚོ་མོ་ལགས་ད་རེས་དུས་ཚོད་བཏོན་གནང་ནས་ཨ་ནི་ང་ཚོའི་གསན་མཁན་རྣམ་པ་ཚོར་ཀོང་པོའི་ལོ་གསར་གྱི་ངོ་སྤྲོད་སྙིང་བསྡུས་ཅིག་དང་སྦྲགས་ནས་ཨ་ནི་ཀོང་པོའི་གི་གླུ་སྙན་པོ་ཅིག་ཕུལ་གནང་སོང་ཐུགས་རྗེ་ཆེ་དུས་ཚོད་བཏོན་གནང་པར་སླར་ཡང་ཐུགས་རྗེ་ཆེ་ཞུ་གི་ཡིན། ཐུགས་རྗེ་གནང་ཨ་ནི་དམིགས་བསལ་གྱི་བོད་ནང་ལ་ཡོད་མཁན་ཀོང་པོ་དང། ཨ་ནི་འཛམ་གླིང་ས་ཕྱོགས་ག་བ་ག་སར་ཡོད་མཁན་ཀོང་པོ་ཚང་མ་ལ་ད་རེས་ངའི་ཀོང་པོ་ལོ་གསར་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་མང་པོ་ཞུ་གི་ཡིན་ད།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ཡིན། ཐེངས་འདིའི་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་དེའི་ནང་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་བསྐྱར་དུ་སྙན་སྒྲོན་ཞུ་བ་ཡིན།
གསན་མཁན་རྣམ་པ་ལྷན་རྒྱས་ལ་སྐུའི་ལྷག་དཀར་བཟང་བའི་འཚམས་འདྲི་ཞུ་བ་དང་འབྲེལ། ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་གནང་བའི་རྡ་ས་རིགས་ལམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ལྔ་བཅུ་འཁོར་བ་དང་དེའི་ཡན་ལག་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་ཆེན་དེ་བཞིན་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་དྲུག་སྟེ་རེས་གཟའ་ཕུར་བུའི་ཉིན་ས་རཱ་བོད་ཀྱི་སློབ་གཉེར་ཁང་ནང་སྲུང་བརྩི་ཞུས་འདུག་ལ་ཡང་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་ལྔ་སྟེ་སྐུའི་བླ་གཟའི་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྡ་ས་རིགས་ལམ་སློབ་གཉེར་ཁང་དང་དེའི་ཡན་ལག་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གཉིས་ཀྱིས

རྡ་ས་རིགས་ལམ་སློབ་གཉེར་ཁང་གི་དབུ་འཛིན་དགེ་བཤེས་བསམ་གཏན་རྒྱ་མཚོ་ལགས་ཀྱིས། བོད་ཀྱི་བརྙན་འཕྲིན་ལས་ཁང་ལ་གསུངས་དོན།
ཨ་ནི་ད་ལན་ང་ཚོ་སྐལ་བ་བཟང་པོ་ཞེ་པོ་ཅིག་བྱུང་ང་ཚོའི་ཚོགས་པ་བཞི་པའི་མ་དེ་བསམ་པ་གཅིག་མཐུན་གྱིས་བྱས་བྱས་དང་པོ་འགོ་ཚུགས་པ་ནས་བྱས་ཏེ་མཇུག་མ་གྲུབ་བར་དུ་ལ་ཧང་སང་ཡག་པོ་བྱུང་སོང་བདག་ནི་ཆེས་སྐུ་མདུན་གྱི་སྐུ་གཟུགས་ཡང་དཔེ་མི་སྲིད་པའི་ཡག་པོ་འདུག་ཨེ་དེ་རིང་ང་ཚོ་དཔེ་བཀྲ་ཤིས་ལོ་ལོ་འདི་འོ་དུ་ཟུ་བྱུང་སོང་ཞུས་ཡིན་ལགས། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་བདུན་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནང་རྡ་ས་རིགས་སློབ་མ་ལག་གཉིས་ཀྱི་སློབ་ཟུར་རྣམས་ལ་མཇལ་ཁ་དང་བཀའ་སློབ་བསྩལ་གནང་མཛད་པའི་གསུང་གི་དུམ་བུ་ཞིག་གསན་རོགས་གནང། ང་ཚོ་བོད་ཀྱི་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཀྱི་དངོས་གནས་དྲང་གནས་ནང་དོན་རིག་པ་དེ་རིགས་པ་དང་ལྡན་པའི་ཐོག་ནས་ཏུ་སུ་འགྲོ་སྡོད་ཡག་ཅིག་གི་ད་དེ་འདྲས་འདི་དེ་རིང་ཁ་སང་འཛམ་བུ་གླིང་འདིའི་སྒང་ལ་དེ་སྔ་ནང་ཆོས་དོ་སྣང་མེད་མཁན་ཚོས་གཞི་ནས་དོ་སྣང་གསར་པ་ཅིག་བྱས་ཡོང་གི་འདུག་ག་ང་ཚོའི་སྐྱེ་བ་སྔ་ཕྱི་དང་དེ་ཚོའི་གྲས་དེ་ཡང་དོན་རང་ལྐོག་གྱུར་ཞིག་རེད་འཕྲལ་དུ་ང་ཚོའི་སེམས་ཀྱི་ཞི་བདེ་བཟོ་ཡག་སེམས་འཁྲུག་ཡོང་ཡག་གི་དེ་ཚོའི་གྲས་དེ་སེམས་བག་ལྷོད་ལྷོད་བྱས་ཡོང་ཡག་གི་ད་གང་ལྟར་བསླབ་བྱ་ཡོད་བསྡད་པ་དེ་ཡིན་དེ་ཁ་ཡོད་ལག་ཡོད་ཀྱི་འཛམ་བུ་གླིང་འདིའི་སྒང་ལ་ཕན་ཐོགས་བྱེད་ཐུབ་ཀྱི་འདུག་ག་ང་རའི་ངོས་ནས་ཆ་བཞག་ན་ཅིག་བོད་ལ་ཡར་སློབ་སྦྱོང་བྱས་བཞག་པ་དང་ང་རང་ཚོ་ད་ཅིག་གཞུང་ཆེན་ཚོའི་ནང་ལོགས་ལ་བཤད་བཞག་པ་དེ་ཡིན་དེ་ད་ང་རས་ཉམས་ལེན་བྱེད་ཀྱི་ཡོད་ལ་ཏན་ཏན་དེ་སེམས་ལ་ཡར་ཕན་ཐོགས་ཞེ་པོ་ཞིག་ཡོང་བསྡད་ཀྱི་འདུག། བྱས་ཙང་ཆོས་གྲོགས་ཚོས་གང་ལྟར་གཞུང་ཚོའི་ནང་ལ་གསུངས་བཞག་པ་དེ་དེ་སོ་སོའི་སེམས་རྒྱུད་ལ་འཇགས་ནས་ཨེ་ནས་ག་ཚད་ཐུབ་ཐུབ་ཀྱི་ཉམས་ལེན་བྱེད་ཐུབ་ན་ཨེ་ནས་སོ་སོའི་སེམས་ཞི་བདེ་ལྷོད་ལྷོད་ཡོང་ཡག་ངོ་ཤེས་པ་ཚོ་ལ་ཅིག་གི་སེམས་ཀྱི་ཞི་བདེ་ག་འདྲས་ལྟར་གྲུབ་ཡག་གི་མིག་དཔེ་ཕ་གིར་མཚོན་ཐུབ་ཡག་རེད་ཅིག་གི་དེ་དཔེ་ཡག་པོ་འདུག་ང་ཆ་བཞག་ན་ཉིན་རེ་བཞིན་དུ་ཞོགས་ཀས་ཡར་ལངས་པ་དང་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ངས་བསམ་བློ་གཟབ་གཟབ་བྱས་བཏང་གི་ཡོད་ཨ་དེས་སེམས་ལ་ཞི་བདེ་ཏན་ཏན་ཁྱེར་བ་འདུག་ཨེ་ནས་སེམས་ཀྱི་ཞི་བདེ་ལ་བརྟེན་ནས་ལུས་ཀྱི། འཕྲོད་བསྟེན་ལ་ཕན་ཐོགས་ཡོང་བསྡད་མཁན་ཅིག་ཤེས་སོང་ཅིག་སེམས་འཁྲུག་འགྲོ་ཡག་མེད་བསྡད་མཁན་ཅིག་ཨེ་དཔེར་ན་རྒྱ་མི་གུང་ཁྲན་ཆ་བཞག་ན་ཅིག་ང་ཚོ་བོད་ལ་ཡར་ནག་པོ་ཞེ་དྲག་བྱེད་ཀྱི་ཡོད་རེད་དེ་ཡིན་ནའི་དེ་དམིགས་བསལ་གྱི་སྙིང་རྗེ་སྒོམ་ཡག་དང་གཏོང་ལེན་སྒོམ་ཡག་མ་གཏོགས་ཅིག་གི་དེ་ལ་ཡར་ཅིག་སེམས་ཁོང་ཁྲོ་ལང་ཡག་བཟོ་འདྲ་ཅིག་མི་འདོད་པ་སྐྱེ་ཡག་དེ་འདྲས་ཡོང་གི་མི་འདུག་དངོས་གནས་དྲང་གནས་ཀྱི་དཔེ་བརྩེ་སེམས་རང་བྱས་བྱས། བྱས་ཙང་ཁ་དང་ང་རང་ཚོ་སྤྱོད་འཇུག་འདི་གསུངས་པ་ནང་བཞིན་ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཟེར་ད་དེ་ངས་སྨོན་ལམ་འདི་རྒྱག་གི་ཡོད་ནམ་མཁའ་མ་ཟད་ཀྱི་བར་ལ་ཡ་གཞན་དོན་སྒྲུབ་བསམ་པ་ཅིག་གི་སེམས་ཐག་བཅད་བྱེད་ཀྱི་ཡོད་ཨ་ནི་ཁྱེད་རང་ཚོས་ད་ག་ནང་བཞིན་དགོངས་པ་བཞེས་ཤོག་ཨ་ནི་དེ་ནི་བོད་ཀྱི་ཆོས་དང་རིག་གཞུང་འདི་ག་འདྲ་ཅིག་ཡིན་པ་འདི་ཁོ་མཚོན་ཐུབ་ཀྱི་ཡོད་རེད།
ཡང་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་རྡ་ས་རིགས་ལམ་སློབ་གཉེར་ཁང་དང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གཉིས་ནས་བསླབ་པ་མཐར་སོན་པ་རྣམས་ཀྱིས་ད་ཆ་སྐུའི་གསུང་སྒྱུར་དང་གཞུང་ཞབས་སློབ་དགེ་དང་ནང་ཆོས་སློབ་ཁྲིད་སོགས་ཀྱིས་འཛམ་གླིང་སྤྱི་དང་ཡང་སྒོས་སུ་བོད་མི་དང་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མི་མང་རྣམས་ལ་ཞབས་འདེགས་རླབས་ཆེན་བསྒྲུབས་དང་སྒྲུབ་བཞིན་ཡོད་སྟབས་རྒྱ་གར་གྱི་ཆེས་མཐོའི་གཟེངས་རྟགས་པདྨ་ཤྲི་ཐོབ་མཁན་ཡང་བྱུང་ཡོད་པ་རེད། ཡང་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ནང་གི་སྤི་ཏི་རྟ་ཕོ་དགོན་པའི་དབུ་བླ་ལོ་ཆེན་རིན་པོ་ཆེ་མཆོག་ཀྱང་རྡ་ས་རིགས་ལམ་སློབ་གཉེར་ཁང་ནས་ནང་ཆོས་དང་དེང་དུས་ཀྱི་ཤེས་ཡོན་གསན་བསམ་གནང་སྟེ་ད་ཆ་གར་ཤ་དང་སྤི་ཏི་གཙོ་བོར་གྱུར་བའི་མི་མང་རྣམས་ཀྱི་འགྲོ་དོན་རླབས་ཆེན་བསྒྲུབས་དང་སྒྲུབ་བཞིན་ཡོད་སྟབས་རིན་པོ་ཆེ་མཆོག་ལ་རྡ་ས་རིགས་ལམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ལྔ་བཅུ་འཁོར་བ་དང་ས་རཱ་བོད་ཀྱི་སློབ་གཉེར་ཁང་དབུ་བརྙེས་ནས་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་ཆེན་སྲུང་བརྩི་ཞུས་པའི་སྐོར་ཞལ་པར་བརྒྱུད་ནས་འདྲི་ཞུས་པས་རིན་པོ་ཆེ་མཆོག་གིས་བཀའ་གནང་དོན།
ཁ་སང་ད་ལྟ་རིགས་ལམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ལྔ་བཅུ་དང་ཨ་ནི་ས་ར་མཐོ་སློབ་ཁང་དབུ་བརྙེས་ནས་ལོ་ཉེར་ལྔ་འཁོར་བའི་དུས་ཆེན། སློབ་ཟུར་སྒང་ག་ལོག་ཡོང་ཐུབ་ན་ཡག་པོ་འདུག།

འདི་དགོངས་ཀྱི་ཡོད་པ་འདྲ། ཨ་ནི་འཇུག་འོག་མིའི་གྲུབ་འབྲས་ཡག་པོ་ཐོན་ད་ལྟ་རིགས་ལམ་སློབ་གཉེར་ཁང་ཨ་ནི་ཧི་མ་ལ་ཡའི་ས་ཁུལ་གྱི་ནང་ལོགས་ལ་ཡིན་ནའི་རེད་ཨ་ནི་གཅིག་བོད་པའི་སྤྱི་ཚོགས་ཀྱི་ནང་ལོགས་ལ་ཡིན་ནའི་རེད་ད་གཅིག་ད་ལྟ་དཔེར་ན་ཆ་བཞག་པ་ཡིན་ན་རྡ་རམ་ས་ལ་ཨོ་དེ་ནི་དཔེ་མཛོད་ཁང་འགན་འཛིན་ཡིན་ནའི་རེད་ད་དེ་འདྲས་ཀྱི་ཞབས་ཕྱི་ཞུ་མཁན་དང་སྐུ་མདུན་གྱི་གསུང་སྒྱུར་གྱི་ད་ལྟ་དཔེར་ན་ཨིན་ཇིའི་གསུང་སྒྱུར་རེད་ཨ་ནི་ཧིན་དིའི་གསུང་སྒྱུར་རེད་ཨ་ནི་ཀོ་རི་ཡ་གྱི་གསུང་སྒྱུར་རེད་དེ་དེ་ལ་སོགས་པ་ད་གསུང་སྒྱུར་མང་པོ། ཐོན་ཡོད་ས་རེད་དེ་འདྲ་བྱས་སྤྱི་ཚོགས་ཀྱི་ནང་ལོགས་ལ་ཡང་ཞབས་འདེགས་མི་དམན་པ་ཞུ་ཐུབ་པ་ཡག་པོ་ཞེ་དྲག་བྱུང་ཞིང་ད་དེ་མ་ཡིན་པ་གཞུང་ཞབས་ཀྱི་ནང་ལ་ཞབས་ཕྱི་ཞུ་མཁན་བྱུང་ཡོད་རེད་ད་ཧི་མ་ལ་ཡའི་རི་རྒྱུད་ནས་ཡིན་པ་དེ་ཚོའི་ནང་ལ་གཙོ་བོ་ད་ཧི་མ་ལ་ཡའི་རི་རྒྱུད་ནང་ཁུལ་ལ་ཡིན་ནའི་རེད་ཕྱི་ལོགས་ཁག་ལ་ཡིན་ནའི་རེད་ཕྱི་རྒྱལ་ཁག་ལ་ཡིན་ནས་རེད་བོད་རྒྱུད་ནང་བསྟན་གྱི་ཐོག་ལ་ཡང་དངོས་ཤུགས་བརྒྱུད་གསུམ་ནས། ཞབས་ཕྱི་ཞུ་ཐུབ་མཁན་མང་པོ་བྱུང་བའི་ས་རེད་དེ་འདྲས་ཡིན་དུས་དེ་གས་གང་ལོ་གྲུབ་འབྲས་ཆེན་པོ་ཐོན་བྱས་ད་མ་གཞི་རྒྱལ་བ་རིན་པོ་ཆེའི་དགོངས་པ་ཡིན་དུས་ས་ནས་གྲུབ་འབྲས་ཐོན་ཡ་ཡིན་པ་ད་ངས་པ་རེད་དེ་ཡིན་ནའི་ད་ཅིག་ཁོ་ཡང་ཅིག་ཟུར་འདོན་རུ་བྱེད་ཅེས་ཞུས་པ་ཡིན་ན་དེ་འདྲས་རུ་བྱེད་རེད་བྱས་ན། ཨ་ནི། མི་ངས་ས་ར་མཐོ་སློབ་ཁང་ལ་ཡིན་ནའི་དགའ་ལྡན་ཁྲི་རིན་པོ་ཆེ། གཙོས་པའི་ཨེ་ནི་ཨེ་ད་ལྟའི་བོད་མིའི་སྒྲིག་འཛུགས་ཀྱི་ད་ལྟ་མཛད་གཙོ་ཁག་བཅས་ཁོང་རྣམ་ཚོ་སྒང་ག་ལོག་ཆིབས་བསྒྱུར་གནང་བཀའ་སློབ་གནང་ཨ་ད་ལྟ་དེ་མཐོ་སློབ་རང་ཆ་བཞག་པ་ཡིན་ནའི་ཅིག་རིག་གནས་དང་དེ་འདྲ་བའི་ཐོག་ནས་ཕལ་ཆེར་སློབ་མ་ལྔ་སྟོང་ཙམ་ཞིག་ཐོན་ཡོད་གསུང་གི་འདུག་ད་དེའི་ས་རཱ་མཐོ་སློབ་ཀྱི་དེ་ང་ཞིག་རག་རྒྱུ་ཡོད་མ་རེད་ང་ཚོ་ད་སྔོན་མ་སྔོན་མ་དང་པོ་དང་པོ་ཐོན་མཁན་གྲས་དེ་རེད་སྐབས་དེ་དུས་ས་རཱ་མཐོ་སློབ་དེ་ཚུགས་རྒྱུ་ཡིན་པའི་ཡོད། བྱས་ཙང་དེ་འདྲའི་ཐོག་ཞེ་དྲག་ཞུ་ཡ་མེད་ཡིན་ནའི་ཁ་སང་མ་གིའི་བཀའ་སློབ་གནང་མཁན་ཚོས་གསུང་དུས་ད་ལོ་ཉི་ཤུ་རྩ་ལྔའི་ནང་ལ་སློབ་མ་ལྔ་སྟོང་ཙམ་ཐོན་ནས་དེ་ནི་རིག་གནས་ཀྱི་ཐོག་ལ་ཡིན་ནའི་རེད་བོད་ཀྱི་རིག་གཞུང་གི་ཐོག་ལ་ཡིན་ནའི་རེད་དེ་ཚོའི་ཐོག་ལ་ཞེ་དྲག་གི་ཕ་གིའི་གྲུབ་འབྲས་མི་དམན་པ་ཐོན་པར་བྱུང་ཡོད་ཨོ་དེ་འདྲའི་བཀའ་གནང་སོང་དེ་ཚོ་བཀའ་སློབ་ཧ་ཅང་གི་གྲུབ་འབྲས་ཆེན་པོ་རེད་བསམ།

འཛམ་གླིང་ཞི་བདེ་བསྐྲུན་ཡ་ལ་ཨེ་ནི་བོད་བརྒྱུད་ནང་བསྟན་ཟེར་ནའི་མི་འདུག་ནཱ་ལེན་དྲའི་སྲོལ་རྒྱུན་གྱི་ཐོག་ནས་ཡིན་ན་ཞེ་དྲག་གི་ཞབས་ཕྱི་ཞུ་ཐུབ་པ་དང་དེ་ལ་ཡང་ཞལ་འདེབས་དང་མ་གསུངས་ན་ཕུལ་ཐུབ་ཡ་ད་དེ་འདྲས་ཡོད་པ་ཡིན་དུས་རྩ་ནས་དེ་ཚོའི་ཐོག་ལ་ད་ག་ས་ག་ནས་མི་གཅིག་དང་གཉིས་ཚོགས་པ་གཅིག་དང་གཉིས་དེ་འདྲས་ཀྱི་ཞེ་དྲག་ནུས་པ་ཐོན་ཡ་ཁག་པོ་རེད་པ་ཡིན་ནའི་ག་ས་ག་ལ་ཡང་གཅིག་གྲམ་ཡོང་དུས་རྩ་ནས་ཨེ་ནི་ག་ལེ་ལ་ཡང་ནུས་པ་ཤུགས་ཆེ་རུ་ཆེ་རུ་ད་རྒྱལ་བ་ཡིད་བཞིན་ནོར་བུའི་དགོངས་པ་དེ་དཔེ་དགོངས་པ་རྒྱ།

ངས་ངོས་འཛིན་ཞུ་གི་ཡོད། ད་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཞུས་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དཔེ་ལྟ་མ་འོང་སྔོན་གཟིགས་དེ་འདྲའི་དཔེ་ཐག་རིང་པོ་ནས་དེ་འདྲའི་ཅིག་གི་དགོངས་པ་རྒྱ་ཆེན་པོ་ཅིག་བཞེས་གནང་བྱས། ཨ་ནེ་ཡིན་དེ་ད་ང་ཚོའི་དབུ་ཁྲིད་ཟུར་པ་དགེ་བཤེས་བློ་བཟང་རྒྱ་མཚོ་རིན་པོ་ཆེ་ཨ་ནེ་རྒན་རིན་པོ་ཆེ་ལ་དཔེ་སྐྱབས་མགོན་ཆེན་པོས་དེ་ལས་འགན་དེ་མར་སྤྲད་གནང་ནས་ད་སྐུ་ལས་ཞེ་པོ་ཅིག་བསྐྱོན་གནང་ནས་ཨ་ནེ་དེ་གའི་སློབ་ཕྲུག་དང་པོ་ཡར་སློབ་ཕྲུག་ཞུགས་གནང་མཁན་ཚོ་ཡིན་པ་ནི་དངོས་གནས་རང་དཔེ་ལྟ་ཆོས་ལ་དཀར་པོ། ཨཱ་དེང་དུས་ཀྱི་ཤེས་ཡོན་ཡོད་པ་ཨཱ་དེ་འདྲའི་ཞིག་ནི་དཔེ་སྙིང་རྩོམ་ཡེ་དེ་གའི་སྐབས་མང་པོ་ཞེ་པོ་ཅིག་ཐུགས་སུ་བྱུང་ཤག། ཨཱ་ནི་ད་རབ་དང་རིམ་པ་ཕྱིན་ནས་དངོས་གནས་རང་དཔེ་ཡག་པོ་ཞེ་དྲག་མང་པོ་ཐོན་ཡོད་རེད། ང་དེའི་བར་ལ་ཚུད་ཡོད་པ་འདྲ་བོ་ཅིག་ཐོ་འདྲ་བོ་ཅིག་ཐེ་ཡོད་ནའི་ད་དེ་ད་ཐོ་ཐེ་བ་རང་རེད་མ་གཏོགས་ང་ད་མཁས་པ་ཞིག་འདྲ་བོ་ཅིས་མི་འདུག། ད་ང་རང། རྡ་རམ་ས་ལ་རིགས་ལམ་སློབ་གཉེར་ཁང་ལ་ཞུགས་ནས་ཁེ་ཕན་སློབ་གཉེར་ཁང་ལས་ཁེ་ཕན་ཆེ་བ་ཞིག་ལེན་རྒྱུ་བྱུང་སོང། ད་ང་རང་སྒེར་ལ་ཞུགས་རྗེས་ཁེ་ཕན་ཆེན་པོ་བྱུང་སོང་དངོས་གནས་ཧ་ལས་པའི་དྲིན་ཆེན་པོ་བཀའ་དྲིན་ཆེན་པོ། ད་མིའི་བཟོ་ལྟ་རུ་བཟོ་ཡག་གི་བལྟ་བལྟ་རྩ་བའི་རྩིག་གདན་འདི་རྡ་རམ་ས་ལ་བོད་ཁྱིམ་སློབ་གྲྭ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་ཐུགས་རྗེའི་བར་བསྐྱངས་བཞག་པ་དང་ཨ་ནི་དེ་ཨ་མ་ལགས་ལྕམ་སྐུ་ཞབས་ལགས་གཟིགས་རྟོག་ཞུ་གནང་བཞིན་དེ་འདྲ་ཞིག་གི་ཐོག་ནས་འདི་ད་ག་ནང་ཡིན་ཨ་ནི་རྩིག་གདན་འདི་དེ་ནས་ཅིག་བཏིང་དེའི་རྗེས་ལ་ཨ་ནི་དངོས་གནས། སྟག་གི་མེ་ཏོག་ཞག་སེའུ་ལ་ང་རང་སྒེར་ལ་ཕན་ཐོགས་སོ་སོའི་འདོད་པ་ཡོང་བསྡད་དེ་མཚན་ཉིད་སློབ་གྲྭ་ནས་དུར་ཟིང་རྡ་རམ་ས་ལ་མཚན་ཉིད་སློབ་གྲྭ་ཟེར་ཞུས་ནའི་འགྲིག་འདུག་རིགས་ལམ་སློབ་གཉེར་ཁང་ཟེར་ཨ་འདི་ནས་རྗེས་ལ་མ་གི་དེ་འབྲས་སྤུངས་བློ་གསལ་གླིང་ལ་ཨ་ནི་ལོ་ཕལ་ཆེར་ལོ་བཅུ་ཙམ་བསྡད་ཤག་ང་རྒྱུད་སྨད་ལོ་གཅིག་ཙམ་བསྡད་ཤག་ཨོ་དེ་འདྲའི་བྱས། འདི་ང་ད་དེའི་ནང་ད་ཐོ་དེ་གི་ཐོ་རང་རེད་མ་གཏོགས་ཅིག་གི་དོན་དངོས་པོའི་གནས་ཚུལ་ལ་མཁས་པོ་ཅི། གཟེངས་སུ་ཐོན་མཁན་དགོས་ཀྱི་མི་འདུག་ད་དེར་མ་ཤེས་དངོས་གནས་རང་གཟེངས་སུ་ཐོན་པའི་ནང་བྱས་པ་ཡིན་ན་དངོས་གནས་ཡག་པོ་ཞེ་དྲག་དཔེ་ཐོན་ལ་ཤག་དངོས་གནས་སྙིང་ཐག་པ་ནས་རྗེས་སུ་ཡི་རང་ཡོད། ཧ་ལས་པའི་དངོས་གནས་ངོ་མཚར་སྐྱེ་དགོས། སྤྱི་པའི་གི་ཨ་ནི་ཐུག་མཁན་བཤད་མཁན་དངོས་གནས་ཡག་པོ་ཞེ་དྲག་བྱུང་ཤག་ད་དེ་གི་ཚང་མ་དུ་གཙོ་བོ་གཙོ་ཁོང་ཚོ་སྐྱེ་མགོ་ཆེན་པོ་བཅུག་གི་དང་པོ་ནས་མ་འོངས་སྔོན་གཟིགས་ཀྱི་ཐོག་ནས་དུ་འཆར་གཞི་བཏིང་གནང་བྱས་འདུག་ཤག་འདིའི་སྒང་ལ་ད་ང་ཚོའི་རྒན་རིན་པོ་ཆེ་ཞིང་གཤེགས་དགེ་བཤེས་བློ་བཟང་རྒྱ་མཚོ་རིན་པོ་ཆེ་རྒན་རིན་པོ་ཆེའི་སྒང་ནས་བལ་དུ་ད་བྱང་ཆུབ་སེམས་དཔའི་གི་བལ་དུ། ཅེས་བཀའ་སྩོལ་བློ་ཁོག་ཆེན་པོ་གནང་བྱས་སྐུ་ལས་ཞེ་པོ་སྐྱོན་གནང་བྱུང་དེ་འདྲ་ཅིག་རེད་ཨ་ནི་རྒན་རིན་པོ་ཆེ་གི་ལྷན་རྒྱས་ལ་ཨ་ནི་ད་ལྟ་དགེ་བཤེས་དམ་ཆོས་རིན་པོ་ཆེ་དགེ་བཤེས་དམ་ཆོས་རྒྱལ་མཚན་རིན་པོ་ཆེ་སྔོན་འགྲོ་བཞེས་ནས་ཨ་ནི་སྐུ་ལས་སྐྱོན་གནང་བྱས་འདུག་ཟེར་ད་དེ་རྗེས་ལ་ཨ་ནི་རབས་དང་རིམ་པ་བྱས་ནས་སྐུ་ལས་སྐྱོན་མཁན་མང་པོ་བྱུང་ཡོད་རེད་ཨ་ནི་ས་ར་བེ་ཐུག་རང་དབུ་འཛུགས་གནང་བྱས་ད་དེ་ག་འདྲ་ཡིན་རང་ཚོ་གཟེངས་སུ་ཐོན་པའི་ནི་མི་གཅིག་དང་གཉིས་དེ་འདྲའི། གཙོ་བོ་གཙོས་དེ་གཅིག་རེད་དེ་དེ་ལས་གལ་ཆེ་དེ་ལ་ནི་ག་ལ་ཡིན་བོད་པའི་གི་བོད་རིགས་ན་གཞོན་རབ་བྱུང་རབ་བྱུང་མ་ཡིན་པ་ཨོ་ད་པ་ད་ཁོ་ན་ནི་གྲངས་ཀ་ཆེན་གཅིག་ནས་གྲངས་འབོར་ཆེན་པོ་གྲངས་འབོར་ཆེན་པོ་ཅིག་ཐོག་ནས་ཨ་བོད་སྤྱི་པའི་ཐོག་ནས་ཡང་ཞབས་ཞུ་སྒྲུབ་མཁན་ད་དེ་འདྲའི་དངོས་གནས་ལམ་ལྷོང་མི་ག་ནས་བསམ་མི་ཁྱབ་ཅིག་ཐོན་ཡོད་རེད་ཨོ་འདི་དངོས་གནས་ངས་དངོས་གནས་ཞུ་གི་ཡོད། སྐྱབས་རྗེ་ལོ་ཆེན་སྤྲུལ་སྐུ་རིན་པོ་ཆེ་མཆོག་དང། དགེ་བཤེས་རྡོ་རྗེ་དགྲ་འདུལ་ལགས་རྣམ་གཉིས་ནས་འདི་ག་རླུང་འཕྲིན་ཁང་གི་གདན་འདྲེན་དང་ལེན་གནང་བར་ཐུགས་རྗེ་ཆེ་ཞུས་པ་དང་ལེ་ཚན་འདི་འདི་གར་མཚམས་འཇོག་ཞུ་བ་ཡིན་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་སྲིང་ཞུས་ཟིན་པ་ཡིན་ང་ཚོས་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང།